ཨ་མེ་རི་ཀའི་རྒྱལ་ས་ཝ་ཤིང་ཊོན་དུ་ཡོད་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅུ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་རེས་གཟའ་ཕུར་བུའི་དགོང་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་བཅས་ཐུན་མོང་ནས་གསན་མཁན་རྣམ་པ་ལྷན་རྒྱས་ལ་འཚམས་འདྲི་ཞུས་པ་དང་ཆབས་ཅིག་ལས་རིམ་ཁག་གཤམ་ལ་རིམ་པས་རྒྱང་བསྲིངས་ཞུ་གི་ཡིན། མེ་རི་ཀའི་རྒྱལ་ས་ཝཱ་ཤིང་ཏོན་ནས་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་གསར་འགྱུར་མཁའ་འགྲོ་གཡང་འཛོམས་ནས་སྙན་སྒྲོན་ཞུ་ཡིན། རྒྱ་ནག་གཞུང་གིས་ཆུ་ཤུགས་གློག་ཁང་གསར་རྒྱག་གི་ལས་གཞིའི་ཆེད་བཙན་ཤེད་ངང་ས་གནས་མང་ཚོགས་གནས་སྤོ་དགོས་པའི་བཙན་བཀའ་བཏང་བར་གཟའ་འཁོར་སྔོན་མ་ནས་ས་གནས་མང་ཚོགས་ཀྱིས་ངོ་རྒོལ་མུ་མཐུད་བྱེད་བཞིན་པར་བརྟེན་དེ་རིང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་ཉིན་དབོན་སྟོད་དགོན་དང་ཡེ་ན་དགོན་གྱི་དགེ་འདུན་པ་དང་མང་ཚོགས་བརྒྱ་ཕྲག་འཛིན་བཟུང་བྱས་འདུག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་བོད་ནས་རང་ཉིད་ཀྱི་བདེ་འཇགས་ཆེད་མིང་འབོད་མ་བྱས་པའི་གནས་ཚུལ་མཁོ་སྤྲོད་པ་ཁག་ཅིག་གིས་བརྗོད་པར་གཞིགས་ན། དེ་རིང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་རེས་གཟའ་ཕུར་བུའི་ཞོགས་པ་དཀར་མཛེས་ཁུལ་གྱི་སྡེ་དགེ་རྫོང་ཁོངས་སུ་ཡོད་པའི་དབོན་སྟོད་དགོན་དང་ཡེ་ན་དགོན་གྱི་དགེ་འདུན་པ་དང་དགོན་པའི་ཉེ་འཁོར་ལ་གནས་པའི་མང་ཚོགས་མང་ཆེ་བ་ས་གནས་ཉེན་རྟོག་པས་འཛིན་བཟུང་བྱས་འདུག་ཅིང་སྐབས་དེ་དུས་ཟང་ཟིང་བྱུང་བའི་དབང་གིས་གཞུང་ཕྱོགས་ཀྱི་ཉེན་རྟོག་དམག་མིས། སུ་པན་གྱི་ཆུ་དང་གློག་གི་སྦིར་རྒྱུག་མེ་མདའ་བེད་སྤྱོད་བྱས་པར་བརྟེན་མི་མང་པོ་རྨས་སྐྱོན་བྱུང་བ་དང་ཛ་དྲག་ངང་སྡེ་དགེ་རྫོང་གི་སྨན་ཁང་དུ་མྱུར་སྐྱོབ་བྱེད་པར་བསྐྱལ་ཡོད་འདུག་གཞན་ཡང་ཉིན་ཤས་རིང་ས་གནས་ཀྱི་མང་ཚོགས་ཚོས་གློག་ཁང་གསར་རྒྱག་གི་ལས་གཞི་མཚམས་འཇོག་དགོས་པའི་ཞུ་འབོད་བྱས་ཡོད་རུང་གཞུང་ཕྱོགས་ནས་ཉན་འཇོག་མི་བྱེད་ཅིང་འོན་ཀྱང་སྤྱི་ཚེས་ཉི་ཤུ་གཅིག་གི་དགོང་དྲོ་གཞུང་གི་ལས་བྱེད་པས་དབོན་སྟོད་དགོན་གྱི་ཕྱག་མཛོད་དང་གྲོང་ཚོའི་མང་ཚོགས་ཀྱི་འཐུས་མི་མཉམ་དུ་སྐད་ཆ་བཤད་རྒྱུ་ཡིན་སྐོར་བརྗོད་དེ་ཐུག་འཕྲད་བྱས་རྗེས་མཐར་འཛིན་བཟུང་བྱས་འདུག་ལ་སྤྱི་ཚེས་ཉི་ཤུ་གཅིག་གི་ཉིན་ཕྱི་ཕྱོགས་ལ་འབྲེལ་བ་མེད་པ་བཟོ་ཆེད་དྲ་རྒྱ་བཀག་སྡོམ་བྱས་འདུག་གྲོང་ཚོའི་མང་ཚོགས་ཀྱིས་དགོན་པའི་ཕྱག་མཛོད་དང་མང་ཚོགས་ཀྱི་འཐུས་མི་གང་དུ་བཀག་ཉར་བྱས་ཡོད་མེད་ཤེས་རྟོགས་མེད་པ་ཆགས་ཡོད་པ་རེད། དེ་བཞིན་གཞུང་ཕྱོགས་ཀྱིས་སྤྱི་ཚེས་ཉི་ཤུ་གཅིག་ཉིན་ནས་གཞུང་ལམ་ཚང་མ་བཀག་པ་དང་གྲོང་ཚོ་དང་གྲོང་ཚོ་ཕན་ཚུན་གྱི་ཉེན་རྟོག་པའི་འབྲེལ་ལམ་མེད་པ་བཟོས་འདུག་ལ། གང་བྱུང་དུ་བསྐྱོད་མི་ཆོག་པའི་བཀག་སྡོམ་བྱས་པ་དང་ཉེན་རྟོག་པས་དབོན་སྟོད་དགོན་གྱི་དགེ་འདུན་པ་ཚོར་ཟ་མ་སྤྲོད་རྒྱུ་བཀག་སྡོམ་བྱས་ཡོད་ནའང་ཕན་ཚུན་འཁྲུག་འཛིང་གང་ཡང་བྱུང་མི་འདུག་འོན་ཀྱང་སྤྱི་ཚེས་ཉི་ཤུ་གཉིས་ཀྱི་ཞོགས་པ་ཉེན་རྟོག་པས་དགེ་འདུན་པ་དང་མང་ཚོགས་འཛིན་བཟུང་བྱས་ཏེ་དབོན་སྟོད་དགོན་དང་གྲོང་ཚོའི་རྒན་འཁོགས་དབོན་སྟོད་དགོན་དང་གྲོང་ཚོའི་ནང་རྒན་འཁོགས་དང་ཕྲུ་གུ་ཕུད་དེ་མིན་མི་ཚང་མ་འཛིན་བཟུང་བྱས་ཡོད་པ་མ་ཟད་ད་དུང་ཉེས་རྡུང་དྲག་པོ་བཏང་ཡོད་འདུག་ད་ལྟའི་ཆར་ཁ་པར་ཚང་མ་གཞུང་བཞེས་བཏང་སྟེ་ཕྱི་ལ་བརྙན་པར་སོགས་འབྲེལ་ཡོད་གནས་ཚུལ་འགྲེམས་སྤེལ་མི་ཆོག་པ་བཟོས་འདུག་དེ་མིན་ཡེ་ན་དགོན་དགེ་འདུན་པ་དང་མང་ཚོགས་མང་པོ་འཛིན་བཟུང་བྱས་ཏེ་གནས་སྟངས་གཅིག་མཚུངས་ཆགས་འདུག། རྒྱ་ནག་ཉེན་རྟོག་པས་གཞུང་འབྲེལ་གྱི་ཆོག་མཆན་མེད་པར་རྒྱ་ནག་གཞུང་དང་འབྲེལ་བར་ཡོད་པའི་སྒེར་བདག་བདེ་སྲུང་ཁེ་གཉེར་ལས་ཁང་ཞིག་ནས་དྲ་ཐོག་ཏུ་གཞུང་འབྲེལ་གྱི་ཡིག་ཆ་གལ་ཆེན་ཞིག་ཕྱིར་བསྒྲགས་བྱས་པ་དེར་ཞིབ་འཇུག་བྱས་ཏེ་རྒྱ་མི་རིགས་དང་ཕྱི་རྒྱལ་གྱི་ཚོགས་པ་གཉིས་ཀར་དམིགས་ཏེ་དྲ་ཐོག་འཇབ་རྒོལ་གྱི་ལས་འགུལ་རྒྱ་ཆེན་པོ་ཞིག་སྤེལ་བཞིན་ཡོད་པར་ཐེར་འདོན་བྱས་འདུག་དེ་ཡང་ཨེ་པི་གསར་ལས་ཁང་གི་གནས་ཚུལ་ནང་གསལ་ལྟར་ན། ཕྱིར་བསྒྲགས་བྱས་པའི་ཡིག་ཆའི་ནང་རྒྱ་ནག་གཞུང་གིས་ཧོང་ཀོང་དང་རྒྱ་ནག་གི་དབང་འོག་ཏུ་ཡོད་པའི་ཤར་ཏུར་ཀི་སི་ཐན་གཙོས་པའི་ཕྱི་རྒྱལ་དུ་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་མཁན་ཚོར་སོ་ཉུལ་གྱིས་ལྟ་རྟོག་བྱེད་ཐབས་དང་རྒྱལ་ཁབ་འདྲ་མིན་ནང་དྲ་རྒྱར་ཧམ་འཛུལ་བྱེད་ཐབས། དེ་བཞིན་སྤྱི་ཚོགས་དྲ་ལམ་ཁག་ཏུ་རྒྱ་ནག་ལ་དགའ་ཞེན་བྱེད་པའི་གཏམ་བཤད་སྤེལ་ཐབས་བཅས་ཀྱི་སྐོར་ཞིབ་ཕྲ་བཀོད་ཡོད་ལ། ད་དུང་ཕྱིར་བསྒྲགས་བྱས་པའི་གནས་ཚུལ་དེའི་ཁོངས་སུ། རྒྱ་ནག་གཞུང་གི་ལས་བྱེད་ཀྱིས་རྒྱ་ནག་གི་ཕྱི་ལོགས་སུ་སྤྱི་ཚོགས་དྲ་ལམ་བེད་སྤྱོད་བྱེད་མཁན་ཚོ་ངོས་འཛིན་བྱེད་ཐབས་དང་དྲ་རྒྱར་གཏོར་བཤིག་གཏོང་བ་དང་དམིགས་སུ་བཀར་ནས་བཙན་འཛུལ་བྱེད་ཐབས་བཅས་ཚུད་ཡོད་འདུག། དེ་བཞིན་ཕྱིར་གྱར་བའི་ཡིག་ཆ་དེ་ཚོའི་ཐོག་ནས་བདེ་སྲུང་གི་གནས་ཚུལ་མཁོ་སྒྲུབ་བྱེད་མཁན་ཨའི་སུན་ཞེས་པའི་ཁེ་ལས་ཀྱིས་རྒྱ་ནག་གི་མི་དམངས་བདེ་སྲུང་ལྷན་ཁང་དང་གཞུང་འབྲེལ་གྱི་ལས་ཁུངས་གཞན་ཁག་ལ་འབྲེལ་བ་ཡོད་པ་མ་ཟད་ཁོ་ཚོས་དྲ་ཐོག་སོ་ཉུལ་དང་བཙན་འཛུལ་གྱི་ཞབས་ཞུའི་ཆེད་དུ་དམིགས་སུ་བཀར་ནས་དོ་སྣང་བྱེད་བཞིན་ཡོད་པ་གསལ་འདུག།

དེ་ཡང་ཕྱིར་གྱར་བའི་ཡིག་ཆ་དེ་ཚོའི་ནང་དུ་ད་དུང་གྲངས་ཉུང་མི་རིགས་དང་གཞུང་དང་མི་མཐུན་པའི་བསམ་ཚུལ་འཛིན་མཁན་ཚོ་དམིགས་འབེན་དུ་བཟུང་ནས་མང་ཚོགས་ཀྱི་བསམ་ཚུལ་ལ་སྟངས་འཛིན་བྱེད་རྒྱུ་དང་གཞུང་དང་ངོ་རྒོལ་གྱི་བསམ་བློ་གནོན་ཐབས་བྱེད་རྒྱུར་དམིགས་ཡུལ་གཙོ་བོར་བཟུང་ཡོད་པ་བསྟན་འདུག་ལ་ཡང་གནས་ཚུལ་ནང་གསལ་བ་བཞིན་ཨའི་སུན་ཁེ་ལས་དང་རྒྱ་ནག་གི་ཉེན་རྟོག་ལས་ཁང་གཉིས་ནས་དྲ་ཐོག་ཏུ་གཞུང་འབྲེལ་གྱི་ཡིག་ཆ་ཕྱི་གྱར་བྱུང་བའི་གནས་ཚུལ་ལ་ཞིབ་འཇུག་བྱེད་མུས་ཡིན་པ་རེད་འདུག། ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་གསར་འགྱུར་ཁག་མུ་མཐུད་སྙན་སྒྲོན་ཞུ་གི་ཡིན། ཨོ་སི་ཀྲ་ལི་ཡའི་སིད་ནི་བོད་རིགས་མཐུན་ཚོགས་ཀྱིས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་རིས་མེད་བསྟན་འཛིན་གྱི་སྐྱེས་ཆེན་རྣམས་ཀྱི་སྐུ་ཚེ་ཞབས་པད་བརྟན་ཅིང་ཐུགས་དགོངས་ཡོངས་སུ་འགྲུབ་ཆེད། ཁ་སང་ཕྱི་ཚེས་ཉི་ཤུ་གཅིག་སྟེ་རྒྱལ་བའི་བླ་གཟའ་ལྷག་དཀར་གྱི་ཉིན་སྒྲོལ་མ་འབུམ་ཐེར་གསོག་སྒྲུབ་གནང་རྒྱུ་འགོ་འཛུགས་ཞུས་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་འདུག། དེ་ཡང་བོད་ཤིང་འབྲུག་ལོའི་གནམ་ལོ་གསར་དུ་བཞད་པའི་ནང་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང་རིས་མེད་བསྟན་འཛིན་གྱི་སྐྱེས་ཆེན་རྣམས་སྐུ་ཚེ་ཞབས་པད་བརྟན་ཅིང་མཛད་འཕྲིན་རྒྱས་པ་དང་འཛམ་གླིང་སྤྱི་དང་ཡང་སྒོས་ཁ་བ་གངས་ཅན་པའི་ཆོས་སྲིད་ལུགས་གཉིས་ཀྱི་དབུ་འཕང་དགུང་དུ་འདེགས་པ་དང་ལྷག་པར་དམག་འཁྲུག་དང་ནད་ཡམས་སོགས་བསྟུད་མར་བྱུང་དང་འབྱུང་བཞིན་པའི་སྐབས་དེར་འཛམ་གླིང་ཞི་བདེ་ཡོང་བའི་ཆེད་དུའང་སྨོན་ལམ་གསོལ་འདེབས་ཞུས་ཡོད་ཅིང། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྤྱི་སྨན་དུ་བོད་མི་ཡོངས་ཀྱིས་རྗེ་བཙུན་འཕགས་མ་སྒྲོལ་མའི་བསྟོད་པ་དང་གཟུངས་སྔགས་གསོག་སྒྲུབ་དགོས་པའི་བཀའ་སློབ་སྤྱི་སྒེར་གཉིས་ཀར་ཡང་ཡང་ཕེབས་པའི་དགོངས་དོན་བཞིན Australia Sydney བོད་རིགས་མཐུན་ཚོགས་ཀྱིས་འདི་ཚེས་ཉི་ཤུ་གཅིག་གི་ཉིན་ཏེ་རྒྱལ་བའི་བླ་གཟའ་ལྷག་དཀར་གྱི་ཉིན་མོར་སེར་སྐྱ་མི་མང་བརྒྱ་དང་ལྔ་བཅུ་ཙམ་ལྷན་འཛོམས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཧྲིལ་པོར་སྒྲོལ་མ་འབུམ་ཐེར་གསོག་སྒྲུབ་གནང་རྒྱུ་འགོ་འཛུགས་ཞུས་གནང་འདུག། ཡང་ཨ་རིའི་གྲོས་ཚོགས་འོག་མའི་འཐུས་མི་དང་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ཐད་ཀྱི་ལས་དོན་ཚོགས་པའི་འགན་འཛིན་སྐུ་ཞབས་མའིཀ་གྷེ་ལ་ཀར་གྱིས་དེ་རིང་རེས་གཟའ་ཕུར་བུའི་ཉིན་ཐའེ་ཝན་གྱི་རྒྱལ་ས་ཐའེ་པེ་རུ་འབྱུང་འགྱུར་ཨ་མི་རི་ཀའི་འོས་བསྡུའི་ནང་སུར་རྒྱལ་ཁ་ཐོབ་པ་ཡིན་ཡང་རྒྱ་ནག་གིས་བདག་དབང་ཡོད་ཚུལ་བཤད་བཞིན་པའི་ཐའེ་ཝན་ལ་རྒྱབ་སྐྱོར་བྱེད་པའི་སྲིད་བྱུས་ལ་འགྱུར་བ་ཡོད་པ་མ་རེད་ཅེས་གསུངས་འདུག། ཨ་རིའི་གྲོས་ཚོགས་འཐུས་མི་སྐུ་ཞབས་མཱིག་གྷེ་ལ་ཀར་དང་གྲོས་ཚོགས་འཐུས་མི་གཞན་བཞི་ལས་གྲུབ་པའི་ཨ་རིའི་གྲོས་ཚོགས་ཀྱི་འཐུས་ཚབ་ཚོགས་ཆུང་ཞིག་ཕྱི་ཚེས་ཉི་ཤུ་གཉིས་ཉིན་ཐའེ་ཝན་ལ་འབྱོར་ནས་རེས་གཟའ་སྤེན་པའི་ཉིན་བར་དུ་ཐའེ་ཝན་ལ་འཚམས་གཟིགས་གནང་རྒྱུ་ཡིན་འདུག་གྲོས་ཚོགས་འཐུས་མི་སྐུ་ཞབས་མཱིག་གྷེ་ལ་ཀར་ནི་ནམ་རྒྱུན་ཐའེ་ཝན་ལ་རྒྱབ་སྐྱོར་དང་རྒྱ་ནག་ལ་སྐྱོན་བརྗོད་བྱེད་མཁན་ཞིག་ཡིན་ལ་རྒྱ་ནག་གིས་ཐའེ་ཝན་ལ་བདག་དབང་ཡོད་ཚུལ་བཤད་ནས་ནམ་རྒྱུན་འཇིགས་སྐུལ་བྱེད་བཞིན་ཡོད་འདུག་ཨ་རིའི་གྲོས་ཚོགས་འཐུས་མི་སྐུ་ཞབས་མཱིག་གྷེ་ལ་ཀར་གྱིས་གསར་འགོད་ལྷན་ཚོགས་སྐབས་སུ་ཨ་རིའི་ཕོ་བྲང་དཀར་པོའི་ནང་དུ་མི་སུ་ཞིག་འཛུལ་ནའང་ཐའེ་ཝན་ལ་རྒྱབ་སྐྱོར་བྱེད་རྒྱུར་ང་རང་ལ་ཡིད་ཆེས་བརྟན་པོ་ཡོད་ལ། ང་རང་གིས་ཐའེ་ཝན་ལ་རྒྱབ་སྐྱོར་བྱེད་མཁན་ཇེ་མང་དུ་འགྲོ་བཞིན་པར་མཐོང་གི་འདུག་ཅེས་བཤད་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་ཁག་མུ་མཐུད་ནས་སྙན་སྒྲོན་ཞུ་རྒྱུ་ཡིན། ཐེངས་འདིའི་ཆེད་སྒྲིག་གི་ལེ་ཚན་ནང་བལ་པོའི་གློག་བརྙན་ཤམ་བྷ་ལ་ཟེར་བ་ནི་བར་ལིན་གློག་བརྙན་དུས་སྟོན་གྱི་འགྲན་བསྡུར་ནང་འདེམས་སྒྲུག་བྱས་པའི་བལ་པོའི་གློག་བརྙན་ཐོག་མ་དེ་ཆགས་ཀྱི་ཡོད་ཅིང་གློག་བརྙན་དེའི་ནང་འཁྲབ་པ་པོ་བོད་ཀྱི་སྒྱུ་རྩལ་བ་བློ་ལྡན་རྣམ་གླིང་ལགས་ཀྱིས་གློག་བརྙན་དེའི་བརྒྱུད་བོད་ཀྱི་ནང་ཆོས་དང་འབྲེལ་ནས་སེམས་ཉིད་དང་སྲོལ་ལུགས་ཀྱི་བྱུང་ཁུངས་སོགས་ཀྱི་ལོ་རྒྱུས་ངོ་སྤྲོད་བྱེད་ཐུབ་ཡོད་པ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་དུས་སྟོན་ཚོགས་ཡུལ་སྦར་ལིན་ནས་གསུངས་ཡོད་པའི་སྐོར་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་གནང་གི་རེད།
པད་མ། ད་ཁྱེད་རང་གིས་བུ་སྤུན་ཀྱག་གསུམ་མཉམ་དུ་ཆང་ས་རྒྱག་ཡག་དེ་ནི་ནང་གི་ལུགས་སྲོལ་ཙམ་མ་ཡིན་པར་ཁྱེད་རང་གི་ལས་ཀྱང་རེད་ད།
ད་ལྟ་གོང་དུ་གསན་པའི་སྒྲ་འདི་ནི་ཤམྦྷ་ལ་གློག་བརྙན་གྱི་དུམ་བུ་ཞིག་རེད། སྤྱི་ཟླ་གཉིས་པའི་ཚེས་བཅོ་ལྔ་ནས་ཉི་ཤུ་རྩ་ལྔ་བར་ད་ལྟ་འཇར་མ་ནི་གི་རྒྱལ་ས་འབར་ལིན་ནང་འཚོགས་བཞིན་པའི་འབར་ལིན་གློག་བརྙན་དུས་སྟོན་ཐོག་བལ་པོའི་གློག་བརྙན་བཟོ་སྒྲིག་པ་མིན་བྷ་དུར་བྷམ་ལགས་ཀྱི་གློག་བརྙན་ཤམ་བྷ་ལ་ཟེར་བ་དེ་དུས་སྟོན་གྱི་འགྲན་བསྡུར་ནང་འདེམས་སྒྲུག་བྱས་ཡོད་པ་མ་ཟད། བལ་པོའི་གློག་བརྙན་ཞིག་དེ་འདྲའི་རྒྱལ་སྤྱིའི་གློག་བརྙན་དུས་སྟོན་གྱི་འགྲན་བསྡུར་ནང་ཚུད་པ་ཐེངས་དང་པོ་ཆགས་ཀྱི་འདུག།

ཅིག་ཆང་ས་བརྒྱབ་ནས་ཨ་ནི་འདི་འདྲས་ཅིག་གི་ད་ནི་སྐོར་ལ་རེད་ཨ་ནི་བུད་མེད་འདི་ད་ལྟས་དཀའ་ངལ་འཕྲད་པའི་སྐབས་ལ་ཨ་ནི་འདི་འདྲས་སྒྲུང་འདི་ད་ད་ལྟར་འདི་ཁྱོ་ག་གསུམ་ད་བུད་མེད་འདི་བར་ལ་བྱས་ཨ་ནི་ང་འདི་ནང་ལ་འདི་རེད་ད་བུད་མེད་འདི་ད་ཁྱིམ་ཚང་ནང་ལ་ཡ་ད་ང་ཁོ་ཚོའི་གི་བླ་མ་འདི་རེད་ད་བླ་མ་ཨིན་ཇི་སྐད་ད་མ་སོ་གུ་རུ་འདི་རེད་ཨ་ནི་ངས་ཁོ་གཉིས་ལ་ཡ་ཁོ་ཚོ་གསུམ་ད་ཁོ་ཚོ་བཞི་རེད་བ་ཨ་ནི་ངས་བསླབ་བྱ་བརྒྱབ་བྱས་པ་ཨ་ནི་ཆོས་ཀྱི་ལམ་ལ།

ཡིན་དེ་ཡིན་ད་འདི་བཀའ་འདྲ་ནང་ཆོས་རང་རེད་གང་ཡིན་ཟེར་ན་ད་དོལ་པོ་གི་རིག་གཞུང་འདི་བོད་ཀྱི་རིག་གཞུང་ལྷག་པར་དུ་ང་ཚོ་བོད་ཀྱི་ནང་ཆོས་ཀྱི་རིག་གཞུང་ཡིན་དུས་ཀ་ནས་ད་ཕ་གིའི་མི་ཚང་འདི་ནང་ལ་ཡང་ད་ཅིག་ནང་པའི་གི་མི་ཚང་ཅིག་ཡིན་དུས་ཀ་ནས་ད་འདི་ཅིག་ལྷག་པར་དུ་ནང་ཆོས་ཀྱི་ང་རང་ཚོ་བོད་པའི་ནང་ཆོས་ཀྱི་སྒང་ལ་ཡང་ཁོང་ཚོ་མེ་ཙི་སྐད་ཡོད་དུས་ཀ་ནས་འདི་གནད་འགག་ཆུང་ཆུང་ཞིག་ཆགས་ཡོད།
ལགས་འོང་ཨ་ནི་དེ་ནས་ད་ལྟ་གློག་བརྙན་ཤམ་བྷ་ལ་དེ་ད་འཁྲབ་ཁྲིད་དབྱིན་སྐད་ཐོག་ནས་ཞུས་པ་ཡིན་ན Director གནང་མཁན་དེ་བལ་པོའི་གི་མིན་བཱ་ཏུར་བཱམ་ཁོ་རང་ཆགས་བསྡད་ཀྱི་འདུག་ཨ་ནི། ཡིན་ནའི་གློག་བརྙན་དེའི་ནང་ལ་ཡང་འཁྲབ་སྟོན་གནང་མཁན་དེ་འདྲའི་བོད་པའི་གི་སྒྱུ་རྩལ་བ་བསོད་ནམས་སྟོབས་ལྡན་ལགས་རེད་ད་ག་ན་ཞིག་ད་ལྟ་གོང་དུ་གསུངས་པ་ནང་བཞིན་བསྟན་འཛིན་དགྲ་ལྷ་ལགས་རེད་ཨ་དེ་ནས། བློ་ལྡན་ལགས་ཡང་གློག་བརྙན་དེའི་ནང་ལ་འཁྲབ་སྟོན་གནང་ཡོད་རེད་བོད་པའི་གློག་བརྙན་འཁྲབ་སྟོན་པ་ཚོ་ལ་གོ་སྐབས་དེ་ག་འདྲས་སེ་ཐོབ་པ་རེད།

ང་ཚོ་གཞི་རྐང་བཙུགས་ནས་བདམས་ནས་ཨ་ནི་དཔེ་ཅིག་གི་ད་ང་ཚོས་སྐད་བཏང་བ་དེ་ངས་ཁོ་རང་ལ་ཡ་སྙིང་ཐག་པ་ནས་ཐུགས་རྗེ་གནང་ཞུས་ཡིན་བྱས་ཙང་ད་དེ་གོ་སྐབས་དེ་ཁོ་རང་རང་གི་ད་དམིགས་ཡུལ་ལ་གཞན་ད་དེ་འདྲའི་གློག་བརྙན་གཞན་པ་ང་རང་ཚོ་ཨེ་ཤི་ཡ་གི་གདོང་དེ་འདྲའི་ལེན་བྱས་ཨ་ནི་ང་ཚོ་འདྲ་པོ་འདྲ་པོ་བོད་པ་འདྲ་པོ་འདྲ་པོ་ཨེ་ཤི་ཡ་གི་གདོང་ལེན་བྱས་འགྲིག་ཡོད་ད་ཡིན་ནའི་དེ་རིང་ཁོ་རང་གི་ད་དམིགས་བསལ་གི་ད་དེ་གནད་འགག་ཆེན་པོ་ཞེ་པོ་ཅིག་ནི་ད་ང་རང་ཚོ་བོད་པ་ཅིག་ཨ་ནི་འདིའི་སྒང་ལ་ཡ་ད་གང་ད་ང་རང་ཚོ་བོད་པ་ད་འདྲེ་བསྡད་པ།

དམིགས་བསལ་གྱི་ག་རེ་མཐོང་ཟེར་ན་དཔེར་ན། གཅིག་ལས་ཐོག་རྩི་ཡ་ཡིན་ནའི་རེད། ཁ་ལག་ཟ་སྟངས་འགྲོ་སྟངས་སྡོད་སྟངས་ཕེབས་སྟངས། ང་བོད་མཐོང་ཡོད་མ་རེད་ཡིན་ན་ཡང། སྐབས་སྔོན་མ་པཱ་ལགས་ཨ་མ་ལགས་གསུངས་པ་ནང་བཞིན་དང་གློག་བརྙན་དེ་འདྲས་ཡིན་ནའི་པར་དེ་འདྲས་ནང་ཡོད་པ་ནང་བཞིན་གྱི་ད་དཔེ། བོད་པོ་འདི་དངོས་གནས་ད་བོད་རང་རེད་བསམ་སངས་ཅིག་གི་ང་ཕ་གིར་སླེབས་དུས་ག་ནས་དངོས་གནས་མིག་ཆུ་ཐོན་དཔེ་ཤུགས་ཅིག་གི་ཚོར་བ་ཤུགས་ཆེན་པོ་སྐྱེས་སེ་བྱས་ཙང་ང་མི་གཅིག་འདྲ་བོ་ཅིག་གི་ད་ང་ཚོའི་གྲས་སུ་དཔེར་ན་ད་བོད་ནང་ལ་ཡ་བོད་ལ་འགྲོ་ཐུབ་ཡ་དཔེ་ཁག་པོ་རེད་ད་ད་ཆབ་སྲིད་འགྱུར་བ་མ་ཕྱིན་པ་ཡིན་ན་ཨ་ནི་གཅིག་བྱས་ན་ང་ཚོ་ད་ལོག་ཡ་འདི་བ་ཤེས་ཀྱི་རེད་དེ་ཡོད་དུས་ག་ནས་ད་ང་ཚོ་ལ་གོ་སྐབས་ཆེན་པོ་ཞེ་པོ་ཅིག་ཐོབ་འདུག་ལགས་འོང།
ལགས་འོང་ཨ་ནི་དེ་ནས་ད་ལྟ་གློག་བརྙན་འདིས་བོད་པའི་གི་རིག་གཞུང་ཁག་ཅིག་གསལ་སྟོན་གནང་ཡག་གི་གོ་སྐབས་ཅིག་ཡ་ཆགས་འདུག་གསུང་གི་འདུག་དེ་ག་ནང་བཞིན་ཨ་ནི་གློག་བརྙན་འདིས་གི་ད་ངོ་བོ་རེད་གཞི་རྩ་བཞག་ས་འདི་བོད་པའི་གི་ནང་ཆོས་ཅིག་ཆོས་སུ་འགྱུར་གྱི་ཡོད་དུས་ད་རྒྱལ་སྤྱིའི་གྱི་མང་ཚོགས་གློག་བརྙན་གཟིགས་མཁན་ཚོས་གྱི་གློག་བརྙན་དེ་ནས་ཅིག་བླང་བྱ་ག་རེ་ཡོད་རེད། ད་ག་ཞུ་རེད་ད་ཁྱད་ཆེ་ཤོས་དེ་ད་ག་རེ་རེད་ཟེར་ན་ད་ད་ལྟ་དོལ་པོ་ཁོ་རང་ཚོ་ཕ་གིའི་སྔོན་མ་ད་ལྟ་ག་རེ Caravan ད་ལོ་བཅོ་ལྔ་ཉི་ཤུའི་སྔོན་ལ Caravan དེའི་གློག་བརྙན་དེ་འཁྲབ་པ་རེད་ད་ཕ་གིའི་དོལ་པོ་ལ་ད་ལྟ་ང་ཚོ་དཔེར་ན་ད་ལྟ་ཤམ་བྷ་ལ་དེ་དེ་ད་དཔེར་ན་ཁེ་ཕན་ཆེ་ཤོས་དེ་དོལ་པོ་དེ་གའི། ད་ཕ་གིའི་ཡུལ་མི་ལ་ཕན་གྱི་ཡོད་རེད་བསམ་གྱི་འདུག་གང་ཡིན་ཟེར་ན་དེའི་བརྒྱུད་ནས་ཁོང་ཚོ་ལ་ཡང་ཕ་གིའི་གཅིག་བྱས་ན Tourism དེ་བ་ཡིན་འདུག་དེ་འདྲའི་ད་དེ་འདྲའི་ལ་ངས་ཕན་སྲིད་ཀྱི་རེད་བསམ་གྱི་འདུག་ཨ་ནི་ང་ཚོ་དཔེར་ན་ད་ང་ད་ལྟ་ཡར་ལོ་ཡག་སེ་བེར་ད་ཡིན་ནའི་ད་དཔེར་ན་བསོད་ནམས་སྟོབས་ལྡན་ལགས་འདྲ་བོ་ཆ་བཞག་ན་གཞས་གཏོང་མཁན་སྐད་གྲགས་ཆེན་པོ་རེད་ཨ་ནི་དེ་ག་ནང་བཞིན་བསྟན་འཛིན་དགྲ་ལྷ་ལགས་འདྲ་བོ་ཆ་བཞག་ན Bollywood ནང་ལ་ཞེ་པོ་འཁྲབ་གནང་གི་ཡོད་རེད་ཨ་ནི་དེ་ག་ནང་བཞིན་ད་ལྟ་འཕྲིན་ལས་ལགས་ད་ལྟ་ང་ཚོ་སྔོན་མ་ད་སྔོན་མ་ཟེར་ནའི་ད་ལྟ། བལ་ཡུལ་གྱི་སྡོད་ཁང་ནང་ལ་ཡོང་རེས་ཨང་ཁོ་རང་ལ་ཡང་གོ་སྐབས་ཆེན་པོ་རེད་ད་ལོ་ཆུང་བ་ཚོ་ལ་ངས་གོ་སྐབས་ཆེན་པོ་ཞིག་ད་རེད་བསམ་གྱི་འདུག་བྱས་ཙང་འདི་ལྟ་བུ་ཡིན་དུས་ག་ནས་ད་ང་འདྲ་བོ་བློ་ལྡན་རྣམ་གླིང་འདྲ་བོ་ཆ་བཞག་པ་ན་ད་ངས་དེ་རིང་འདི་འཁྲབ་པ་འདི་གི་ད་བག་ཆགས་དུ་མ་ཚུགས་ནས་ག་རེ་བྱ་གི་རེད་ཟེར་ན་ད་ངས་ད་བོད་པའི་བླ་མ་ཀྱི་དོན་ནི་བོད་ཀྱི་ཆོས་དང་རིག་གཞུང་གོམས་གཤིས་སྒང་ལ་ཡང་ངས་ཀྱི་ད་དེ་གའི་འཁྲབ་དུས་ག་ནས་བོད་བོད་ཀྱི་མི་མང་ཚོ་བས་དགའ་པོ་གནང་སོང་ད་དེ་ན་བེད

རྩ་ཆེན་པོ་མཐོང་གི་འདུག་ད་དེ་ཡིན་དུས་ག་ནས་ང་ཚོ་བོད་པ་ཚོ་ཡིན་ནའི་རེད་དེ་རིང་དེ་ལ་ཞེ་པོ་ཅིག་དགའ་ཚོར་གནང་དགོས་ཡ་རེད་གང་ཟེར་ན་ད་དཔེ་དེ་ཞེ་དྲག་གི་ད་ང་རང་ཚོ་བོད་ཀྱི་རིག་གཞུང་ངོ་མ་ད་ལྷག་བསྡད་པ་འདི་དངོས་གནས་དྲང་གནས་ཀྱི་ད་རྩ་ཆེན་པོ་འདི་ད་འཛམ་བུ་གླིང་གི་དེ་རིང་མཐོང་ཡ་དེ་ཡིན་དུས་ག་ནས་བྱས་ཙང་ངས་ཀྱི་ཧ་ཅང་གི་ད་རྩ་ཆེན་པོ་དང་གལ་ཆེན་པོ་མཐོང་གི་འདུག་ཨ་ནི་བོད་པ་ཚང་མ་ལོ་གིས་ཨ་ནི་རྒྱབ་སྐྱོར་གནང་ཡ་ད་ཟེར་ཡ་ད་ནི་གློག་བརྙན་ཁོ་རང་རང་དཔེར་ན་དོལ་པོ་ཁོ་རང་གི་རི་ལུང་འདི་དཔལ་ས་བོད་ནང་བཞིན་ཡིན་པ་ཙམ་མ་རེད་ཨ་ནི་དེ་ཡི་ཡུལ་མི་ཚོའི་བོད་པའི་ཆེད་ད་ག་ས་ང་ཚོའི་ནམ་རྒྱུན་གློག་བརྙན་དེ་འདྲ་ནང་ལ་ཡ་ཨ་ནི་སྟོན་པའི་ཆེད་དུ་མང་པོ་ཅིག་འཁྲབ་སྟོན་གི་རང་ཆས་གོན་གི་ཡོད་རེད་བ་ལ་ན་དེ་རིང་དེ་ལ་དམིགས་བསལ་གི་ད་བོད་པའི་གྱོན་ཆས་ཡིན་ནའི་རེད་དེ་ག་ནང་བཞིན་དགོན་པ་གང་ཡིན་ནའི་རེད་འདི་ཚོ་བཟོས་བཞག་པ་མ་ཡིན་པ་དངོས་གནས་གང་ཡིན་པ་དེ་ཨ་ནི་དེ་རིང་གློག་བརྙན་དེ་ནང་ཡིན་དུས་ག་ནས་དེ་ངེད་ཀྱི་གནད་འགག་ཆེན་པོ་ཞུ་ཐུབ།

འཁྲབ་སྟོན་བྱེད་མཁན་མང་པོ་ཞིག་འདུག་མེ་སྟག་འཛམ་བུ་གླིང་ཕྱོགས་གང་ས་ནས་དཔེ་ད་མི་བཞུགས་ལས་བྱ་བྱེད་མཁན་ཚང་མ་ལོ་དེའི་ད་གངས་སྐད་ཅིག་མ་ཡིན་པ་གློག་བརྙན་རང་གི་ཆེད་དུ་གླས་མི་ཚང་མ་ལོ་ལྟ་མཁན་ཞིག་འདུག་དཔེ་ན་ཆ་བཞག་ན་དེ་རིང་ང་ཚོ་ཤམ་བྷ་ལ་དེའི་སྐར་མ་ལྔའི་ནང་ལ་ཡ ticket ཚང་མ་རྫོགས་ཚར་ཤག་དེ་ཡིན་དུས་ག་ནས་དེ་དཔེ་རྟེན་འབྲེལ་བཟང་པོ་རེད་བསམ་གི་འདུག། དེ་ཡང་ཤམ་བྷ་ལ་བཟོ་ཁྲིད་གནང་མཁན་བལ་ཡུལ་ནས་ཡིན་པ་མིན་བ་དུར་བམ་ལགས་ཀྱིས་དེ་སྔ་ཀཱ་ལོ་པོ་ཐི་དང་བཱན་སུ་ལི་ཞེས་པའི་གློག་བརྙན་གྲགས་ཅན་གཉིས་དེ་སྔ་རྒྱལ་སྤྱིའི་གློག་བརྙན་དུས་སྟོན་གྱི་འགྲན་རྩོད་ནང་ཚུད་ཡོད་པ་མ་ཟད་བྱ་དགའ་ཡང་ཐོབ་མྱོང་ཡོད་པ་རེད་འདུག་ལེ་ཚན་འདིའི་ཕྱོགས་བསྒྲིགས་ཀྱི་སྙན་སྒྲོན་ཞུ་མཁན་བསྟན་འཛིན་བདེ་སྐྱིད་ཡིན།
ད་ལྟ་རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་བཅར་འདྲི་ལེ་ཚན་ནང་ལོ་ལྟར་བོད་ཟླ་དང་པོའི་ཚེས་བཅུ་ཉིན་གཞུང་འབྲེལ་གྱི་ཚེས་བཅུའི་ཟབ་གསོལ་ཉིན་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུ་བཞུགས་ཐོག་གནས་ཆུང་ཆོས་རྒྱལ་ཆེན་མོ་གཙོས་པའི་གཞུང་བསྟེན་ཆོས་སྐྱོང་སྲུང་མ་རྣམས་སྐུ་གསོལ་ཞུ་སྲོལ་ཡོད་པ་ལྟར། འདི་ལོ་ཡང་ཚེས་བཅུའི་ཟབ་གསོལ་དེ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་ཕོ་བྲང་དུ་སྲུང་བརྩི་ཞུས་གནང་འདུག།

དུས་ཆེན་འདི་སྲུང་བརྩི་ཞུ་སྲོལ་ཡོད་པ་བཞིན་ད་ལོའི་ཚེས་བཅུ་ཟབ་གསོལ་གྱི་མཛད་སྒོ་འདི་འདི་ཟླའི་ཚེས་བཅུ་དགུ་རེས་གཟའ་ཟླ་བའི་ཉིན་རྡ་ས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་སྲུང་བརྩི་གནང་འདུག་དེ་རིང་གི་ལེ་ཚན་འདིའི་ནང་ལ་ཡང་གནས་ཆུང་རྡོ་རྗེ་སྒྲ་དབྱངས་གླིང་གྲྭ་ཚང་གི་དགེ་བཤེས་རྡོ་རྗེ་ལགས་སུ་ཚེས་བཅུ་ཟབ་གསོལ་དང་འབྲེལ་བའི་སྐོར་ལ་བཀའ་འདྲི་ཞུས་ཡིན། ཐོག་མར་དེ་ལ་ཡང་དགེ་བཤེས་རྡོ་རྗེ་ལགས་ལ་འཚམས་འདྲི་ཞུས་པ་དང་སྦྲགས་ནས། ད་ལོ་ད་བོད་ཟླ་དང་པོའི་ཚེས་བཅུ་གྱི་ཉིན་མོ་དེ་ལ་ཡང་གཞུང་འབྲེལ་གྱི་ཚེས་བཅུའི་གཟབ་གསོལ་གནང་སྲོལ་ཡོད་པ་བཞིན་ཚེས་བཅུ་གྱི་གཟབ་གསོལ་དེའི་ཐོག་ལ་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཐོག་ནས་ཆོས་སྐྱོང་ཚོའི་སྤྱན་འདྲེན་དེ་འདྲས་ཅིག་གནང་སྲོལ་འདུག་ཐོག་མར་དེ་ལ་ཡང་དེའི་བྱུང་རིམ་ལོ་རྒྱུས་མདོར་བསྡུས་ཤིག་ང་ཚོའི་གསན་མཁན་རྣམ་པ་ཚོ་ལ་ངོ་སྤྲོད་ཞིག་གནང་དང། ཐོག་མར་དེ་ལ་ཡང་བོད་གཞིས་བྱེས་གཉིས་ལ་བཞུགས་པའི་གསར་འགྱུར་གསན་མཁན་རྣམ་པ་ཚང་མ་ལ་ཡ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡིན། དེ་ནས་ད་ཚེས་བཅུའི་དུས་ཆེན་དེ་དང་འབྲེལ་བའི་ངོ་སྤྲོད་མདོར་བསྡུས་ཅིག་ཞུས་པའི་ཐོག་མར་དེ་ལ་ངས་བོད་གཅིག་པོ་མ་རེད་ཧི་མ་ལ་ཡ་རི་རྒྱུད་ཡོངས་རྫོགས་ལ་ཡ། ཨཱ་ནི་སློབ་དཔོན་རིན་པོ་ཆེ་ལ་ཡ་བཀའ་དྲིན་རྗེས་དྲན་ཞུ་ཡ་གི་ཆེད་དུ་གང་བྱས་ཚེས་བཅུ་དེ་ད་ཞེ་དྲག་གལ་ཆེན་པོ་ཆགས་བསྡད་ཡོད་རེད། ལྷག་པར་དུ་སློབ་དཔོན་རིན་པོ་ཆེ་རང་གི་ཞལ་ནས་ཡར་ངོའི་ཚེས་བཅུའི་དུས་སུ་དངོས་སུ་བྱོན་ཞེས་བཤད། ཨཱ་ནི་སློབ་དཔོན་རིན་པོ་ཆེ་གི་བཀའ་དྲིན་རྗེས་སུ་དྲན་པའི་སྒོ་ནས། ཨཱ་ནི་ཡར་ངོའི་གི་ཚེས་པ་བཅུ་དེ་ལ་ཡ། ཨཱ་བོད་རྒྱལ་ཁབ་ཡོངས་དང་ད་ག་ནང་བཞིན་ཧི་མ་ལ་ཡའི་རི་རྒྱུད་ཡོངས་རྫོགས་ལ་ཡ་གུ་རུ་རིན་པོ་ཆེ་ལ་ཡ་ད་དད་འདུན་ཡོད་མཁན་ཚང་མས་ཀྱི་དེ་བྱེད་ཀྱི་ཡོད་རེད་བོད་ལ་ཡ་ད། མཁན་སློབ་ཆོས་གསུམ་གདན་འཛོམས་པའི་ཐོག་ནས་བོད་ལ་ཡ་ནང་པ་སངས་རྒྱས་པའི་གི་བསྟན་པ་སྲ་བརྟན་ད་ཚུགས་ཡ་ད་དེ་འདྲས་ཀྱི་བཀའ་དྲིན་ཆེན་པོ་ཞེ་དྲག་གནང་ཡོད་རེད་དེ་འདྲས་ཀྱི་ཐོག་ནས་ད་ཚེས་བཅུ་འདི་བོད་རྒྱལ་ཁབ་ཡོངས་ལ་གནང་གི་ཡོད་རེད་ད་ག་ནང་བཞིན་ད་ལྟའི་ང་ཚོའི་གཞུང་འབྲེལ་གྱི་མཛད་སྒོ་གནང་ཡ་དེ་བོད་ལ་ཡ། བོད་ཟླ་དང་པོའི་ནང་ལ་ཡར་ལྷ་ས་ལ་ཡར་ཆོ་འཕྲུལ་སྨོན་ལམ་ཆེན་མོ་མཛད་སྒོ་ད་ཚོགས་པའི་སྐབས་དེ་ལ་ཡར་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ལྷ་ས་གཙུག་ལག་ཁང་ཆིབས་བསྒྱུར་གནང་བྱས་སྐབས་དེ་དུས་ཨ་ནི་ད་ལྟའི་གི་མཛད་སྒོ་གནང་ཡག་དེ་རྨེ་རྙིང་ཚེས་བཅུའི་གཟབ་གསོལ་ཞུ་གི་ཡོད་རེད་རྨེ་རུ་རྙིང་པ་ལ་ཡར་ཚེས་བཅུའི་གཟབ་གསོལ་གནང་གི་ཡོད་རེད་དེ་དུས་ཨ་ནི་སྐུ་མདུན་གཙུག་ལག་ཁང་ཆིབས་བསྒྱུར་གནང་བྱས་གནས་གཟིགས་དང་འབྲེལ་བའི་ཐོག་ནས་ཨ་ནི་ལྷ་ས་རྨེ་རུ་རྙིང་པ་དེ་ལ་ཡར་གནས་ཆུང་གྲྭ་ཚང་དེ་དུས་དམིགས་བཀར་ལ་ཡར་དགེ་འདུན་པ་ཚོ་དམིགས་བཀར་གསོལ་ཚོགས་ཚུགས་གནང་གི་ཡོད་རེད་སྨོན་ལམ་སྐབས་དེ་ལ་ཡར་དེ་དུས་རྨེ་རུ་རྙིང་པའི་ནང་ལ་ཡར་ཆོས་སྐྱོང་སྐུ་ཕེབས་གནང་བྱས་ཨ་ནི་སྐུ་མདུན་ཕེབས་བསུ་ལ་ཡར་ཕར་སྤོས་སྣེ་བྱས་རྗེས་ཆོས་སྐྱོང་གདན་འདྲེན་ཞུ་བ་བྱས་ནས་གཟབ་གསོལ་གནང་ཡག་གི་ལུགས་སྲོལ་དེ་ཨོ་བོད་ནས་སྔ་མོ་དེ་འདྲ་སེ་ཡོད་པ་རེད། བོད་ལ་ཡ་གནས་ཆུང་ཆོས་རྒྱལ་ཆེན་པོ་སྐུ་རྐྱང་མ་གཏོགས་གཞན་དག་མེད་པ་རེད། ཨ་ནི་ལྔ་བཅུ་ང་དགུའི་རྗེས་ལ་ཡ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་རྒྱ་གར་དུ་ཆིབས་བསྒྱུར་གནང་ཚར་བའི་རྗེས་ལ་ཡ་ཨ་ནི་རྡ་རམ་ས་ལའི་གཙུག་ལག་ཁང་ལ་ཡ་རྟེན་གཙོ་དེ་གའི་ཡོངས་རྫོགས་བཞེངས་གནང་རྗེས་གུ་རུ་རིན་པོ་ཆེ་རེད་ད་ག་ནང་བཞིན་ཐུབ་དབང་དང་ཐུགས་རྗེ་ཆེན་པོ་རྟེན་གཙོ་དེ་གའི་བཞེངས་གནང་བཞེངས་གནང་ཚར་བའི་རྗེས་ལ་ཡང་གཙུག་ལག་ཁང་ལ་ཡང་སྔར་ལམ་གྱི་ལྷ་ས་གཙུག་ལག་ཁང་གི་གནང་བ་ནང་བཞིན་བྱས་རྗེས་རྒྱ་གར་ལ་ཡང་ད་ལྟ་རྡ་རམ་ས་ལའི་ང་ཚོའི་གཙུག་ལག་ཁང་ལ་ཡང་མཛད་སྒོ་དེ་གནང་ཡ་བྱས་སྐབས་དེ་དུས་ད་བོད་དང་མི་འདྲ་བ་བྱས་རྗེས་གནས་ཆུང་ཆོས་སྐྱོང་སྐུ་རྐྱང་མ་ཡིན་པ་བྱས་རྗེས་དགའ་གདོང་དང་དེའི་རྗེས་ལ་ཡང་ལ་མོ་ཚངས་པ་དེའི་རྗེས་ལ་ཡང་ད་གང་བྱས་ལྷ་ཕེབས་མཁན་མང་པོ་ཞིག་གསར་པ་ཕེབས་ཡོང་གི་ཡོད་རེད་དེ་ཚོ་ཡོངས་རྫོགས་ལྷན་རྒྱས་གདན་འཛོམས་པའི་ཐོག་ནས་སྐུ་མདུན་ནས

ཚེས་བཅུའི་གཟབ་གསོལ་གྱི་མཛད་རིམ་འདི་སྔར་ལམ་གཞིར་བཟུང་རེད། སྔོན་མ་ཡིན་ན་གཙུག་ལག་ཁང་གནང་གི་ཡོད་རེད་རྗེས་སུ་མང་ཆེ་གི་ཡ། ཕོ་བྲང་ནང་གནང་གི་ཡོད་རེད། དེ་འདྲ་ཡིན་དུས་གཟབ་གསོལ་གྱི་མཛད་རིམ་འདི་ལ་ཡ་ཐོག་མ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་བཞུགས་ཁྲི་ལ་ཞབས་སོར་འཁོད་ཚར་བའི་རྗེས་ལ་ཡ། གནས་ཆུང་ཆོས་རྒྱལ་ཆེན་པོ་སྐུ་གསོལ་ཞུས་ནས། དེའི་རྗེས་ལ་ཡ། མཎྜལ་རྟེན་གསུམ་འདེགས་འབུལ་ཞུ་ཡ་དང་ད་ག་ནང་བཞིན་གཅིག་གིས་ཡ། སྐྱབས་མགོན་རིན་པོ་ཆེ་མར་བཀའ་གནང་ཡ། གནས་ཆུང་ཆོས་རྒྱལ་ཆེན་པོ་ཡ། སྙན་སེང་ཞུ་ཡ། བརྟན་བཞུགས་གསོལ་འདེབས་ཕུལ་ཡ་དེ་གས་དེ། དེའི་རྗེས་ལ་ཡ།

ད་གང་ཆེས་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ཨ་ནི་སྟོན་གནང་མཛད་པའི་གི་དང། ད་ག་ན་ཞིག་ང་རང་ཚོའི་བོད་པ་གི་ཡོངས་རྫོགས་གི་ད་མང་མོས་གི་ཐོག་ནས་གཏན་ལ་ཕབ་བཞག་པའི་གཉིས་སྨན་དབུ་མའི་ལམ་གི་ཐོག་ལ་ཡ་ཤར་བསྐྱོད་བྱེད་དགོས་གི་ཡོད་པ་ཅིག་ག་དུས་ཡིན་ནས་བཀའ་ཕེབས་གི་ཡོད་རེད་དེ་རྒྱལ་བ་རིན་པོ་ཆེ་གི་དགོངས་པ་རེད་ང་རང་ཚོའི་གི་གཏན་ལ་ཕབ་པའི་སྲིད་བྱུས་རེད་ཆོས་སྐྱོང་ཚོ་ཡིན་པ་ཡིན་ནས་དེ་ལ་ཡང་གང་ཆེས་བརྒྱ་ཆ་བརྒྱ་ཐམ་པ་རྒྱབ་སྐྱོར་ཡོད་པ་ཆགས་ཡོང་དུས་དེའི་ཐོག་ལ་ང་ཚོས་ཤར་བསྐྱོད་བྱེད་དགོས་དགོས་ཀྱི་ག་དུས་ཡིན་ནས་བཀའ་གནང་གི་ཡོད་རེད། དེ་འདྲའི་ཡིན་དུས་ད་ང་རང་ཚོའི་མང་ཚོགས་ཚང་མས་ཀྱིས་ལྷག་པར་དུ་ང་རང་ཚོའི་བོད་ཀྱི་ཆབ་སྲིད་ལ་ཡ་འགན་འཁྱེར་མཁན་གྱི་ད་ཚོགས་སྡེ་དང་མི་སུ་ཡིན་པ་ཡིན་ནས་ཚང་མས་ཀྱིས་ད་ལྟའི་དུས་ཚོད་འདི་ལ་ཡ་རྒྱལ་བ་རིན་པོ་ཆེ་ཀྱི་བཀའ་གསུང་ཅི་སྒྲུབ་དགོངས་པ་གཞིར་བཟུང་ང་ཚོས་ཤར་བསྐྱོད་ཅིག་བྱེད་མ་ཐུབ་པ་ཡིན་ན། ཨ་ནི་སྔར་སྤྱི་ནོར་གོང་ས་སྐྱབས་མགོན་སྐུ་ཕྲེང་བཅུ་གསུམ་པ་ཆེན་པོའི་སྐབས་ལ་ཡིན་པ་ཡིན་ནས་ང་ཚོ་དཀའ་ངལ་ཞེ་དྲག་འཕྲད་ཡོད་རེད་སྐུ་ཕྲེང་བཅུ་གསུམ་པ་ཡིན་པ་ཡིན་ནས་དགུང་ལོ་རིང་པོ་བཞུགས་ཡག་རེད་དེ་ལྔ་བཅུ་ང་བརྒྱད་ལ་དགོངས་པ་རྫོགས་པ་རེད་ཆུ་སྤྲེལ་ཞལ་གདམས་དེ་དེ་གཟིགས་པ་ཡིན་ནས་མཁྱེན་གྱི་རེད་ཆུ་སྤྲེལ་ཞལ་གདམས་ཐ་མ་དེའི་ནང་ལ་ཡ་ང་ནམ་འཚོའི་རིང་དེ་མུར་འཁྱོལ་བས། དེའི་རྗེས་ལ་ཡ་དཀའ་ངལ་འཕྲད་ཀྱི་རེད་ཟེར་གྱི་སྐུ་མདུན་བཀའ་གནང་ཡོད་རེད། ད་ལྟ་ཡིན་པ་ཡིན་ནས་སྐུ་མདུན་ནས་ད་གཟབ་གཟབ་བྱེད་སྐོར་དང། ང་ཡང་ལོ་རྒས་ཡོང་དུས་ད་གནས་ཚུལ་སྡུག་ག་མང་པོ་གོ་ཡོང་དུས་སེམས་ཕམ་གྱི་འདུག་ད་ཟེར་གྱི་བཀའ་གནང་གི་ཡོད་པ་སོང་ཙང་འདི་ང་ཚོ་བོད་པའི་ཕྱི་ནང་ཡོད་པའི་བོད་པ་ཚང་མས་ཀྱི་ལྷག་པར་དུ་ང་ཚོ་བོད་པའི་གྱི་ཆབ་སྲིད་ཀྱི་འགན་འཁྱེར་མཁན་ཚོ་གྱི་གཟབ་གཟབ་ཅིག་མ་གནང་བ་ཡིན་ན་ཉིན་མ་གཅིག་ང་ཚོ་མུན་པ་མུན་ནག་གི་ནང་ལ་ཡ་གྱར་གྱི་རེད་ཟེར་ཅེས་ཆོས་སྐྱོང་གིས་བཀའ་ཐེངས་མ་གཉིས་གནང་ཚར་སོང་ད་རན་ད་ག་བཀའ་གནང་ཡོད་རེད་ང་རང་ཚོའི་ཆབ་སྲིད་འགན་འཁྱེར་མཁན་ཚོས་གཟབ་གཟབ་མ་བྱས་པ་ཡིན་ན་བོད་པ་ཡོངས་རྫོགས་ལ་ཡ་གྱོང་རག་ཡ་ཅིག་ད་ང་རང་ཚོས་ད་ལྟ་ག་རེ་ཡིན་ནས་མིན་ནས་རྒྱལ་བ་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་བྱུང་བ་སོང་ཙང་སྐུ་མདུན་གྱི་བཀའ་གསུང་ཅི་སྒྲུབ་ཤར་བསྐྱོད་བྱེད་རྒྱུ་དེ་གལ་ཆེན་པོ་རེད་ཞག་ཞུ་ཡ་ཡིན། ལེ་ཚན། དགེ་བཤེས་ལགས་ཀྱིས་ལེ་ཚན་འདིའི་ནང་ལ་མཉམ་ཞུགས་གནང་བར་ཐུགས་རྗེ་གནང་ཞུས་པ་དང་སྦྲགས་དེ་རིང་དུས་ཚོད་རྐྱེན་པས་ལེ་ཚན་འདི་ད་ག་ཙམ་བཤད་ཡིན། ལགས་ལགས་སོ་ཐུགས་རྗེ་གནང། ད་ལྟ་གོང་དུ་བཀའ་མོལ་ཞུ་ས་དེ་གནས་ཆུང་རྡོ་རྗེ་སྒྲ་དབྱངས་གླིང་གྲྭ་ཚང་གི་དགེ་བཤེས་རྡོ་རྗེ་ལགས་རེད། རྣམ་པ་ཚོས་ང་ཚོའི་ལེ་ཚན་གསན་པར་ཐུགས་རྗེ་ཆེ། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་མཁའ་འགྲོ་གཡང་འཛོམས་ཡིན། རྗེས་མའི་ལེ་ཚན་ནང་ང་རང་ཚོ་བསྐྱར་དུ་མཇལ་ཡོང། རྣམ་པ་ལྷན་རྒྱས་ཀྱིས་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཐེངས་འདིའི་བོད་དང་རྒྱལ་སྤྱིའི་གནས་བབ་ཞེས་པའི་ལེ་ཚན་ནང། བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པས་བལ་ཡུལ་ནང་དུ་བོད་བརྒྱུད་ནང་བསྟན་འཛིན་སྐྱོང་སྤེལ་གསུམ་གནང་སྟངས་སོགས་ཀྱི་ཐད་ནང་པའི་ཚོགས་པ་དེ་ཉིད་ཀྱི་ཚོགས་གཙོ་ཨཅཱརྱ་བསྟན་འཛིན་ལགས་དང་ལྷན་དུ་རྡ་རམ་ས་ལ་ནས་འདི་ག་རླུང་འཕྲིན་ཁང་གི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གཤམ་ལ་གསན་གནང་གི་རེད། དེ་རིང་ང་ཚོས་བོད་དང་རྒྱལ་སྤྱིའི་གནས་བབ་ཀྱི་ལེ་ཚན་དེའི་ནང་ལ་ཡ། བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐོར་དང་ལྷག་པར་དུ་ད་རེས་ཡོངས་འཛིན་ཨ་ནི་མཆོག་སྤྲུལ་རིན་པོ་ཆེ་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་ཡི་ཚོགས་མགོན་དུ་ཆིབས་བསྒྱུར་བསྐྱངས་གནང་མཛད་པ་རེད། དེ་དང་ཕྱོགས་མཚུངས་ད་དུང་ཚོགས་པ་དེ་ཉིད་ཀྱིས་བལ་ཡུལ་ནང་དུ་ནང་པའི་བསྟན་པ་འཛིན་སྐྱོང་སྤེལ་གསུམ་བྱེད་ཕྱོགས་སོགས་ཀྱི་ཐོག་ལ་ཡ། བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པའི་ཡི། ཚོགས་གཙོ་ཨཅཱ་རི་ཡ་བསྟན་འཛིན་ལགས་དང་ལྷན་དུ་གླེང་མོལ་ཞུ་རྒྱུ་ཡིན། བསྟན་འཛིན་ལགས་ང་ཚོའི་ལེ་ཚན་དེའི་ནང་ལ་ཡ་མཉམ་ཞུགས་གནང་བར་འཚམས་འདྲི་ཞུ་རྒྱུ་དང་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།

ད Radio Free Asia གསན་གཟིགས་གནང་མཁན་ཚང་མ་ལ་ངས་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པའི་ཚབ་ཞུས་ནས་འཚམས་འདྲི་ཞུ་ཡས་དང། བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་བལ་ཡུལ་ནང་ལ་ད་གཅིག་སྟོང་དགུ་བརྒྱ་གོ་བདུན་ནས་འདུག་སུ་དབུ་འཛུགས་ཞུས་གནང་ནས་ད་ལྟ་བར་དུ་ད་སྐབས་སུམ་ཅུ་སོ་གཉིས་པ་དེ་ཆགས་བསྡད་ཀྱི་ཡོད། ད་ལན་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་སྐབས་སུམ་ཅུ་སོ་གཉིས་པ་དེ་ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན་དུ་འདུག་སུ་ཚོགས་དང་ཚོགས་བཞིན་པ་དང། ད་ནི་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐབས་སུམ་ཅུ་སོ་གཉིས་པའི་ཚོགས་མགོན་དུ་དབུ་བཞུགས་གཙོ་བོ་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ང་ཚོས་ཇི་ལྟར་གསོལ་བ་བཏབ་པ་བཞིན་བོད་ཟླ་དང་པའི་ཚེས་བརྒྱད་ཀྱི་ཉིན་ལ་བལ་ཡུལ་གནམ་ཐང་དུ་འདུག་ཞབས་སོར་འཁོད་གནང་དེ་རྗེས་ལ་ང་ཚོ་ཀོ་པན་དགོན་པ་ལ་འདུག་གདན་འདྲེན་ཞུས་གནང་ནས་ད་ལྟ། ཀོ་པན་དགོན་པ་ལ་བཞུགས་ཞག་མཛད་དང་མཛད་བཞིན་པ་རེད། ལགས་སོ། དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པའི་ད་ང་རང་ཚོ་མཉམ་ཞུགས་གནང་མཁན་ང་རང་ཚོ་དགོན་པ་གྲངས་བཅུ་བཅུའི་ནང་ལོགས་ནས་དགོན་པ་བརྒྱད་དེ་ཡང་གྲྭ་དགོན་དང་དགོན་པ་གཉིས་དེ་བཙུན་དགོན་ཆགས་བསྡད་ཀྱི་ཡོད། ཡང་ནང་བཞིན་གྱི་རིས་སུ་མ་ཕྱེས་པའི་ཡང་དགོན་པ་ཁག་གྲངས་དྲུག་ཙམ། མཉམ་ཞུགས་གནང་ནས་དགེ་འདུན་པ་ཞལ་གྲངས་གཅིག་སྟོང་བདུན་བརྒྱ་ཙམ་ཕེབས་བཞིན་པ་ཡིན་ཞེས་ཞུ་ཡས་དང། སྨོན་ལམ་གྱི་ཉིན་དང་པོ་དེ་ཞོགས་ཀའི་ཞོགས་ཚོགས་བྱས། དེའི་རྗེས་ལ་རྣམ་འགྲེལ་གྱི་དམ་བཅའ་ཚོགས་གནང་ཡས་དང་ད་ནང་བཞིན་གྱི་སྐྱབས་རྗེ་ཡོངས་འཛིན་གླིང་རིན་པོ་ཆེ་མཆོག་ནས་སྐྱེས་རབས་གསུང་ཆོས། དེའི་རྗེས་ལ་ཡང་མང་ཇ་ཚོགས་གནང་ཡས། ཉིན་གུང་གསོལ་ཚིགས། ཨན་ཉིན་གུང་གི་རྒྱབ་ལ་དབུ་ཕར་གྱི་དམ་བཅའ། ཚོགས་གནང་ཡས། ཨན་སྨོན་ལམ་དངོས་གཞི་འདི། ཨན་ཆུ་ཚོད་དང་པོ་དང་ཕྱེད་ཀ་ནས་ཆུ་ཚོད་བཞི་དང་ཕྱེད་ཀ་བར་དུ། ཨན། སྐམ་ཚོགས་ཟེར་ན་རེད། ཨན་སྨོན་ལམ་དངོས་གཞི་འདུག་ཚོགས་གནང་གི་ཡོད་རེད། ཨན་དགོང་དག། ཨན་ནས་འདུལ་མཛོད་ཀྱི་དམ་བཅའ། འདུག། ཚོགས་གནང་ནས་ད། ཅིག་བོད་དུ་ད་ང་རང་ཚོ་ཆོ་འཕྲུལ་སྨོན་ལམ་ཆེན་མོ། ཚོགས་པ་ནང་བཞིན་གྱི་ད་ང་རང་ཚོ། བལ་ཡུལ་ནང་ལ་ཡང། ཨན་ནས་འདུག།

ཚང་མའི་ངོས་ནས་ད་བཅོ་ལྔ་མཆོད་པ་འདི་ལ་མཇལ་ཁ་ཞུ་སྲོལ་ཡོད་པ་ནང་བཞིན་གྱི་དེ་ཉིན་དེ་ད་མཛད་རིམ་མདོར་བསྡུས་ཞུ་བ་ཡིན་ན་ཞོགས་ཀའི་ཞོགས་ཚོགས་བྱས་དེ་ནས་ང་རང་ཚོ་གསོ་སྦྱོང་ཚོགས་གནང་གི་ཡོད་རེད་དེ་རྗེས་ལ་ཡང་རྣམ་འགྲེལ་གྱི་དམ་བཅའ་ཚོགས་གནང་ཡས་ཆུ་ཚོད་དགུ་པ་ནས་བཅུ་བ་བར་དུ་ཡང་སྨོན་ལམ་ཁྲི་རིན་པོ་ཆེ་མཆོག་ནས་སྐྱེས་རབས་གསུང་ཆོས་གནང་ཡས་དང་ནང་བཞིན་གྱི་དེ་ཉིན་མོ་དེ་མི་མང་འདུ་ཚོགས་ཆེན་པོ་ཞིག།

གྲ་སྒྲིག་ཞུས་གནང་ཡས་དང་དམིགས་བསལ་གྱི་སྐུ་མགྲོན་དུ་བལ་ཡུལ་སྐུ་ཚབ་དོན་གཅོད་མཆོག་དང་ནང་བཞིན་གྱི་བལ་ཡུལ་ནང་པའི་ཚོགས་ཆེན་གྱི་ཚོགས་གཙོ་གཙོས་པའི་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་ཁག་མང་པོ་ཅིག་འདུག་མཛད་སྒོའི་ཐོག་ལ་མཉམ་ཞུགས་གནང་ཡས་དང་མཛད་སྒོ་དེ་གྲོལ་བ་དང་རྒྱལ་བ་རིན་པོ་ཆེའི་སྐུ་པར་དང་ཁྲི་རིན་པོ་ཆེ།

དུས་ཆེན་ལ་མུ་སྟེགས་སྟོན་པ་དྲུག་དང། ཆོ་འཕྲུལ་འགྲན་པའི་དུས་ཆེན་ཁྱད་པར་ཅན་ཆགས་བསྡད་ཀྱི་ཡོད་རེད། དེ་ཡང་བོད་དུ་འཇམ་མགོན་བླ་མ་ཙོང་ཁ་བ་ཆེན་པོའི་མཛད་ཆེན་ཁྱད་པར་ཅན་བཞིའི་ནང་ཚན་ཅིག་ཆགས་བསྡད་པ་མ་ཟད་པའི་ནས། ཆིག་སྟོང་བཞི་བརྒྱ་བཅུ་མེད་གོ་དགུ་ལོ་ལ་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་ལ་མཆོད་སྤྲིན་འབུལ་སྲོལ་བཏོད་ནས་ད་ལོ་ངོ་ཕལ་ཆེར་དྲུག་བརྒྱ་བཅོ་ལྔ་འདུག་སུ་འཁོར་བསྡད་ཀྱི་ཡོད་རེད། འདི། ནས་ད་ང་ཚོས་ད་མཛད་རིམ་ཅིག་མཛད་མཛད་ཆེན་ཁྱད་པར་ཅན་དུ་ཆགས་པ་དུ་མ་ཟད་པའི་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་པ་ཅིག་ཆགས་ཡོད་པ་ལ་བརྟེན་ནས་བལ་ཡུལ་ནང་ལོགས་ལ་ཡང་འདི་ལ་ད་ང་རང་ཚོའི་ངོས་ནས་དེ་སྔའི་མི་མང་ཚོའི་ངོས་ནས་ད་མཁྱེན་རྟོགས་མེད་རིགས་ཚོ་ནས་ད་ཧི་མ་ལའི་མི་རིགས་ཚོ་ནས་དོ་སྣང་ཞེ་དྲག་མ་བྱུང་བའི་གནས་སྟངས་དེ་ཆགས་བསྡད་ཤག་ད་དེ་ནས་ཕར་ང་རང་ཚོའི་ངོས་ནས་ཆོ་འཕྲུལ་སྨོན་ལམ་ཆེན་པོ་འདི་སངས་རྒྱས་བཅོམ་ལྡན་འདས་ཀྱི་མཛད་རྣམ་དང་འབྲེལ་བའི་སྒོ་ནས། གང་འདྲ་ཁྱབ་བསྒྲགས་ཞུ་གི་ཡོད་འདི་ཡིན་དུས་སྐབས་སུ་ད་མི་མང་ཚོའི་ངོས་ནས་ཀྱང་དོ་སྣང་ཤུགས་ཆེ་རུ་ཕྱིན་ནས་ད་ལོ་གཅིག་གི་ནང་ལོགས་ལ་བཅོ་ལྔ་མཆོད་པའི་ཉིན་མོ་འདི་ཨ་ནི་གང་ཟེར་བཅོ་ལྔ་མཆོད་པ་མཇལ་ཡས་དང་སྨོན་ལམ་ཁྲི་པ་མཇལ་ཡས་ལ་སོགས་པ་དེ་ཉིན་མོ་འདི་དུས་ཆེན་གལ་ཆེན་པོ་ཞིག་ཐོག་ནས་དོ་སྣང་གནང་ཡས་འདི་རྒྱ་ཆེ་རུ་འགྲོ་གི་ཡོད་འདི་གཅིག་ཞུ་ཡས་ཡིན།

ཆིག་སྟོང་དགུ་བརྒྱ་དགུ་བཅུའི་ལོ་ལ་སེར་སྨད་གཙང་པ་ཁམས་ཚན་དུ་ཐོ་ལོ་ཞིས་ཏུ་སུ་སློབ་གཉེར་བྱས་པ་ཡིན། དེ་ནས་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་གི་ལོ་ལ་ཝཱ་རཱ་ཎ་སིའི་ཆེས་མཐོའི་གཙུག་ལག་སློབ་གཉེར་ཁང་ལ་འཛུལ་ཞུགས་བྱས་ནས་ཉིས་སྟོང་ལྔ་གི་ལོ་ལ Acharya དུ་སུ་ཐོན་པ་ཡིན། བལ་ཡུལ་གཞུང་གིས་ད་ང་རང་ཚོ་ནང་པའི་ཚོགས་ཆེན་གྱི་ནང་ལོགས་ལ་དུ་སློབ་དེབ་རྩོམ་སྒྲིག་བྱས་ལ་སོགས་པ་ད་བོད་ཡུལ་གྱི་སྐད་ཡིག་དེ་བལ་ཡུལ་གཞུང་གི་ངོས་ནས་ངོས་ལེན་ཐོབ་པའི་རྗེས་ལ་རྩོམ་སྒྲིག་ཚོགས་ཆུང། ཚོགས་མི་དུ། བྱ་ཡག་གི་གོ་སྐབས་རག་སོང། ད་ལྟ་རེད་ད། བོད་ཡིག་གི་ད། གཞུང་འབྲེལ་གྱི་ངོས་ལེན་ཐོབ་པའི་གི་བོད་ཀྱི་སྐད་ཡིག་གི་སློབ་དེབ་འཛིན་གྲྭ་དང་པོ་ནས་བཅུ་གཉིས་པ་བར་རྩོམ་སྒྲིག་ཚོགས་ཆུང་གི་ཚོགས་མི་ནི་ད་ལྟ་ཡང་མུ་མཐུད་ནས་བྱས་དང་བྱེད་བཞིན་པ་ཡིན། ད་ག་ནང་བཞིན་གྱི་བོད་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་གི་ད། ཚོགས་གཞོན། ཉིས་སྟོང་བཅུ་དགུ་ལོ་ལ་དུ། བསྐོ་བཞག་གནང་ནས། ད་ལྟ། ད་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ད་ལྟ། ཚོགས་གཙོའི། འགན་ཞུ་མུས་ཡིན།
འདི་གཅིག་ཞུ་ཡས་ཡིན། ལགས་སོ་ལགས་སོ་སློབ་སྦྱོང་བརྒྱུད་རིང་མང་པོ་ཞེ་གཅིག་འདུག། དེ་རྗེས་ལ་ཨ་ནི་ངས་མུ་མཐུད་ནས་ད་ལྟ་ཆོ་འཕྲུལ་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་སྐོར་ལ་ཡང་བཀའ་འདྲི་ཞུས་པ་ཡིན་ན་ད་ལྟ་ད་དེ་རིང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་བྱས་ནས་བོད་ཤིང་འབྲུག་ལོ་ཡི་ལོ་གསར་ཚེས་བཅུ་གསུམ་ཆགས་བསྡད་ཡོད་རེད། དེ་འདྲ་སོང་ཙང་དེ་རིང་གི་རྣམ་པ་ཚོས་ཀྱི་ལས་གཞི་གཙོ་བོ་དེ་ག་རེ་ཡིན་ན་དེ་རིང་བལ་ཡུལ་ལ་ཆོས་ཕྱོགས་ཀྱི་ལས་གཞི་རྣམ་པ་ཚོ་ནས་གཙོ་བོ་ག་རེ་ཡིན་ན།
ལགས་སོ་དེ་རིང་འདི་ངའི་གོང་དུ་ཞུས་པ་ནང་བཞིན་གྱི་ད་སྨོན་ལམ་གྱི་ཉིན་དང་པོ་དེ་ཁེ་སར་ཆགས་བསྡད་ཀྱི་ཡོད་རེད་ཁེ་སར་དེ་རིང་བྱས་སང་ཉིན་ཉི་མ་གསུམ་གྱི་རིང་དེ་མཛད་རིམ་དེ་ད་གཅིག་པ་འདྲ་པོ་ཅིག་དུས་བདུན་པ་ནས་བརྒྱད་དང་ཕྱེད་ཀ་བར་དུ་ཞོགས་ཚོགས་དེ་བྱས་ཨ་ནི་བརྒྱད་པ་བཞི་བཅུ་ཞེ་ལྔ་ནས་དགུ་དང་ཕྱེད་ཀ་བར་ཨ་ནི་རྣམ་འགྲེལ་གྱི་དམ་བཅའ་རེད་རྣམ་འགྲེལ་གྱི་དམ་བཅའ་སྐབས་ལ་རེད་མདོར་བསྡུས་སུ་ཞུ་བ་ཡིན་ན་ང་རང་ཚོ་བལ་ཡུལ་གྱི་ནས་ཤན་ལྷན་ཚོགས་ཀྱི་ཁྱབ་ཁོངས་ང་ཚོ་དགོན་པ་ཁག་བཅུ་བྱས་བཅུ་ནས་བརྒྱད་དེ་གྲྭ་དགོན་དང་གཉིས་དེ་བཙུན་དགོན་ཡིན་ཨང་ཁོང་རྣམ་ཚོའི་ངོས་ནས། དམ་བཅའ་ཞུ་མཁན་དེ་ཀོ་པན་དགོན་པའི་གི་དགེ་འདུན་པ་ཚོ་དམ་བཅའ་སྔར་འདུག་ས་གདན་ས་ཁག་ནས་འདུག་ས་ཕེབས་བསྡད་པ་དང་དེ་མ་ཡིན་པའི་གི་དགོན་པ་ཁག་རིས་མེད་ངོས་ནས་ཨ་ནི་རྟགས་གསལ་གཏོང་ཡས་གནང་གི་ཡོད་རེད་དགུ་དང་ཕྱེད་ཀ་ནས་པ་པོ་དེ་སྐྱེས་རབས་གསུང་ཆོས་རེད་ཨ་ནི་ད་གི། ཨ་སྐྱབས་རྗེ་གླིང་རིན་པོ་ཆེ་མཆོག་ནས་སྐྱེས་རབས་གསུང་ཆོས་དུ་གནང་ཡོད་རེད་སྐྱེས་རབས་གསུང་ཆོས་ཀྱི་འགྲེལ་པ་དེ་དཀའ་ཆེན་ཡེ་རྒྱལ་མཛད་པའི་གི་སྐྱེས་རབས་འགྲེལ་པ་གི་ཐོག་ནས་བཀའ་ཆོས་དུ་གནང་སོང་དེ་རྗེས་ལ་མང་ཇ་བྱས་ཞལ་ལག་བྱས་ད་ལྟ་ཉིན་གུང་ད་ཆུ་ཚོད་གཅིག་གི་བར་གསེང་འདྲ་བོ་ཞིག་ཉིན་རྒྱབ་ལ་ནི་སླར་ཡང་ད་དམ་བཅའ་ཚོགས་གནང་ཡོད་རེད་དབུ་མ་དང་ཕར་ཕྱིན་གི་དམ་བཅའ། ཉིན་རྒྱབ་འདི་ཨ་ནི་ཡ་སྨོན་ལམ་དངོས་གཞི་འདི་རེད་སྨོན་ལམ་དངོས་གཞི་འདི་ང་ཚོ་ཡིན་ན་ད་ནམ་རྒྱུན་ནས་གཅིག་ད་སྐམ་ཚོགས་ལབ་ནས་ཞུ་གི་ཡོད་རེད་འདི་ཡ་ཆུ་ཚོད་དང་པོ་ཕྱེད་ཀ་ནས་བཞི་དང་ཕྱེད་ཀ་བར་དུ་ཨ་ནི་སྨོན་ལམ་ཁྲི་རིན་པོ་ཆེ་དབུ་བཞུགས་གི་ཐོག་ནས་སྨོན་ལམ་དངོས་གཞི་འདི་འདུག་ཆུ་ཚོད་དང་པོ་ཕྱེད་ཀ་ནས་བཞི་དང་ཕྱེད་ཀ་བར་དུ་རྒྱབ་རུ་འདུག་ཨ་ཡིན་ཡང་འདི་ཞུ་ཡ་ཡིན་ནོ། ལགས་སོ། རྩ་བའི་ཆ་ནས་ད་ལྟ་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པའི་འོག་ལ་ཡ་དགོན་པ་ག་ཚོད་ཡིན་ན། བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པའི་ཁྱབ་ཁོངས་ལ་དགོན་པ་ཁག་བཅུ་ཡོད་རེད། ལགས་སོ་དགེ་འདུན་པ། ངོ་སྤྲོད་ཞུ་བ་ཡིན་ན་དང་པོ་དེ་ལ་སྐྱིད་རོང་བསམ་གཏན་གླིང་དགོན་པ་རེད། གཉིས་པ་དེ་ལ་ཀོ་པན་འོག་མིན་བྱང་ཆུབ་ཆོས་གླིང་དགོན་པ། གསུམ་པ་དེ་ལ་ཤེལ་དཀར་ཆོས་སྡེ་དགའ་ལྡན་ལེགས་བཤད་གླིང་དགོན་པ། བཞི་བ་དེ་ལ་ཤྲཱི་རི་ཆུ་བཟང་བསམ་གཏན་ཡང་རྩེ་དགོན་པ། ལྔ་བ་དེ་ལ་ཆུ་དབར་འགྲོ་ཕན་གླིང་དགོན་པ།

ཚང་མ་བསྡོམས་པ་ཡིན་ན། གྲྭ་བཙུན་དེ་དག་རོབ་ཚོད་འདྲ་བོ་བྱེད་པ་ཡིན་ན། ཉིས་སྟོང་ལྔ་བརྒྱ་ནས་སུམ་སྟོང་དེ་དག་དེ་འདྲའི་ཚོད་དཔག་འདྲ་བོ་ཞིག་ཡིན། ཀོ་པན་དགོན་པ་འདྲ་བོ་ཞིག་ཆ་བཞག་པ་ཡིན་ན་ཀོ་པན་དགོན་པ་ལ་དགེ་འདུན་པ་སུམ་བརྒྱ་ལྔ་བཅུ་ཞིག་ཡོད་རེད། ཀོ་པན་བཙུན་དགོན་ལ་ཆ་བཞག་ན་སུམ་བརྒྱ་ལྔ་བཅུ་ཞིག་ཡོད་རེད། ཤེལ་དཀར་དགོན་པ་ལ་དགེ་འདུན་པ་བརྒྱ་ལྷག། བསམ་གཏན་གླིང་དགོན་པ་ལ་དགེ་འདུན་པ་བརྒྱ་ལྷག། ཆུ་བཟང་དགོན་པ་ལ་དགེ་འདུན་པ་བརྒྱད་ཅུ། ཆུ་དབར་འགྲོ་ཕན། པ་ལ་དགེ་འདུན་པ་སུམ་ཅུ་སོ་གྲངས་ནི་གོ་སོག་ཕུན་ཚོགས་ཆོས་གླིང་དགོན་པ་ལ་དགེ་འདུན་པ་མང་པོ་ཅིག་ཡོད་རེད་མང་ཆེ་བ་ཅིག་ཡ་སེར་སྨད་རང་ལ་ཆགས་པའི་སེར་ཁ་ཕལ་བདེ་རྒྱུ་དང་གོ་སོག་ཕུན་ཚོགས་ད་ལྟ་གནས་སྐབས་ཡོད་བཞིན་པ་དེ་བརྒྱ་ལྷག་ཙམ་ཡོད་རེད་ཨ་ནི་ང་ཚོ་གྲུབ་ཐོབ་དགོན་བརྒྱ་མ་ཟིན་ཙམ་བྱས་ཨ་ནི་དགའ་ལྡན་བྱམས་མགོན་གླིང་ལ་བདུན་ཅུ་དོན་གྲངས་བྱས་བཙུན་དགོན་ཐུགས་རྗེ་ཆོས་གླིང་དགོན་པ་ལ་ཕལ་ཆེར་ཉིས་བརྒྱ་ལྔ་བཅུ་ཙམ་འདི་འདྲའི་ཡོད་རེད་ཅེས་ཞུ་འདོད་བྱུང་ལགས། ལགས་སོ། ཨ་ནི་ད་ལྟ་སྐྱབས་རྗེ་ཡོངས་འཛིན་གླིང་མཆོག་སྤྲུལ་རིན་པོ་ཆེ་མཆོག་ནས་བལ་ཡུལ་ལ་ཡ་ད་ཕེབས་པ་ཐེངས་གཉིས་པ་དེ་ཆགས་ཀྱི་ཡོད་ས་རེད་བ། ཨ་རེད་ཐེངས་གཉིས་པ་ཆགས། ལགས་སོ། ཨ་ནི་ཁ་སིང་ཚེས་སྤྱི་ཟླ་གཉིས་པའི་ཚེས་བཅོ་བརྒྱད་ཉིན་མོ་དེ་ལ་ཡ་ད་བལ་ཡུལ་ལ་ཡ་དངོས་སུ་ཆིབས་བསྒྱུར་གནང་བའི་སྐབས་ལ་ཡ་གནམ་ཐང་ལ་ཡ་ད་སེར་སྐྱ་མི་མང་རེད་དགོན་སྡེ་ཁག་གི་བླ་ཆེན་དང་མཁན་པོ་བཅས་ཨ་ནི་རྣམ་པ་ཚོ་ད་ལྟ་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་གཙོ་བྱས་ནས་ཚོགས་གཞོན་བྱས་དེ་ནས་ཕེབས་བསུ་ལ་ཡ་མང་པོ་བྱས་དང་སྤྱི་ཡོངས་ནས་མི་མང་གིས་གླིང་རིན་པོ་ཆེ་མཆོག་ལ་ཡ་དད་གུས་དང་དེ་ནས་ག་འདྲ་འདྲ་བོ་བྱུང་བའི་ཚོར་སྣང་བྱས་དང།
སྤྱིར་བཏང་ད་བལ་ཡུལ་གྱི་གནས་སྟངས་དེ་རྒྱལ་ཁབ་གཞན་དག་དང་གནས་སྐབས་གནས་སྟངས་དེ་ཁག་ཁག་ཆགས་བསྡད་ཡོད་རེད་ཡིན་ན་ཡང་ང་རང་ཚོ་ངོས་ནས་བལ་ཡུལ་གཞུང་དང་འབྲེལ་ལམ་ཡག་པོ་ཡོད་པའི་སྒོ་ནས་བརྒྱུད་རིམ་སྣ་ཚོགས་ཀྱི་ཐོག་ལ་སྙན་ཞུ་ཕུལ་དགོས་ཡ་དང་ད་བ་གཅིག་གི་ངོས་ལ་ང་རང

གལ་ཏེ་ཚ་འབུ་གྲོ་བཞིན་ངོས་ནས་གོ་སྒྲིག་ཞུ་བའི་ཁུལ་གྲོ་བཞིན་མི་མང་ཚོ་དངོས་གནས་དེ་ག་མེད་ཞེ་ར་གནང་སོང། ད་ཡིན་ཞུ་བ། སྐྱབས་རྗེ་གླིང་རིན་པོ་ཆེ་ད་བླ་ཆེན་ཞིག་ཆགས་བསྡད་ཡོད་རེད། ད་ལན་དེ་ང་ཚོ་ཡུལ་དུ་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཚོགས་མགོན་དུ་ཆིབས་བསྒྱུར་གནང་གི་ཡོད་པ་དེ། ཧ་གོ་བ་ཡིན་ཙང་མང་པོ་ཅིག་གིས་ད་གནམ་ཐང་དུ་ཕེབས་བསུ་བཅར་ཡས་ལ་ཁོ་རང་ཚོའི་ངོས་ནས་དང་བླངས་ཀྱི་ཐོག་ནས་ཕེབས་བདེ་བ་ཆེན་པོ་དང་ང་རང་ཚོའི་བརྒྱུད་བསྐུལ་གནང་བཞག་པ་དེ་འདྲའི་རྩ་བ་ཉིད་ནས་མེད། ཡིན་ན་ཡང་ད་ངས་དགོངས།

སློབ་གཉེར་བ་མང་པོ་ཞིག་བལ་ཡུལ་ལ་སླེབས་པའི་རྗེས་ལ། ཁོང་རྣམས་ལ་ཅིག་ད། ལས་འགུལ་སྣ་ཚོགས་ཤིག་སྤེལ་བའི་སྒོ་ནས་དང་པོ་དེ་ལ་ད། ལས་ཀ་རྒྱ་ཆེ་ཤོས་འདྲ་བོ་དེ་བལ་ཡུལ་ནང་པའི་ཚོགས་ཆེན་ཟེར་བའི་ཚོགས་པ་གལ་ཆེན་པོ་ཞིག་འདུག་བཙུགས་གནང་ཡོད་རེད། འདི་ཚོགས་པ་ནང་ལ་ང་རང་ཚོའི་ཆོས་བརྒྱུད་བཞི་ཀར་གྱི་འཐུས་མི་འདུག་ཕེབས་གནང་ནས་ཚོགས་པ་དེ་བཙུགས་ཏེ། ཚོགས་པ་བཙུགས། ཆགས་བསྡད་ཀྱི་ཡོད་རེད་ཚོགས་པ་དེ་བཙུགས་ཚར་བའི་རྗེས་ལ་ཨ་ནི་ཕྱག་ལས་གནང་ཡས་དང་པོ་འདྲ་བོ་དེ། བོད་ཀྱི་སྐད་ཡིག་དེ་བལ་ཡུལ་གཞུང་གི་ངོས་ནས་ངོས་ལེན་ཐོབ་པའི་ཆེད་དུ་ཨ་ནི། གཞུང་འབྲེལ་ལ་སྙན་ཞུ་ཕུལ་ཡ་ལ་སོགས་པའི་ལས་རིམ་སྣ་ཚོགས་དེ་ཐོབ་པའི་རྗེས་ལ་ཨ་ནི་བོད་ཀྱི་སྐད་ཡིག་དེ་བལ་ཡུལ་གཞུང་གི་ངོས་ནས། ད་ངོས་ལེན་ཐོབ་པ་རེད་ད་ང་རང་གིས་བཤད་ཚོད་བྱས་པ་ཡིན་ན་རྒྱ་གར་ནང་ལ་ཡང་བོད་ཀྱི་སྐད་ཡིག་དེ་གཞུང་འབྲེལ་གྱི་ངོས་ལེན་ད་ལྟ་ཡང་ད་ཐོབ་པའི་ཐོག་ལ་རྩོད་ལེན་གནང་བཞིན་པ་ཅིག་ཡིན་ས་རེད་ཡིན་ན་ཡང་བལ་ཡུལ་ནང། འདི་འདྲའི་གི་ད་ཞེ་དྲག་གི་དཀའ་ལས་རྒྱབ་མ་དགོས་པའི་ཐོག་ནས་བོད་ཀྱི་སྐད་ཡིག་འདི་གཞུང་འབྲེལ་ངོས་ལེན་ཐོབ་པའི་རྗེས་ལ་ཨ་ནེ་སློབ་དེབ་བྱེད་ཡས་ཀྱི་འགོ་འཛུགས་ཞུས་པ་རེད་སློབ་དེབ་རྩོམ་སྒྲིག་བྱེད་ཡས་ཀྱི་ད་ཚོགས་མི་ནང་ལ་ཆ་བཞག་ན་ང་རང་གི་ཆོས་བརྒྱུད་བཞི་ཀ་གི་སྐུ་ཚབ་འདུག་མཁས་དབང་དང་འདུག་གདན་འདྲེན་ཞུས་པའི་ཐོག་ནས་སློབ་དེབ་རྩོམ་སྒྲིག་འགོ་བཙུགས་པ་རེད་ད་ང་རང་ཆ་བཞག་ན་དགེ་ལྡན་པའི། ཚབ་ཞུས་ཏེ་ང་རང་ལ་ཡང་རྩོམ་སྒྲིག་ཚོགས་ཆུང་གི་ཚོགས་མི་ནང་ལ་གོ་སྐབས་འདུག་རག་སོང། དེ་ཡིན་དུས་ང་རང་ཚོས་ཀྱི་ལས་འགུལ་དང་པོ་འདི་ཨ་ནི་ང་ཚོ་བོད་ཀྱི་སྐད་ཡིག་འདི་དང་ཨ་ནི་སྤྱི་ཚོགས་རིག་གནས་བོད་སྐད་ཀྱི་ཐོག་ལ་འཛིན་གྲྭ་དང་པོ་ནས་བཅུ་གཉིས་བར་དུ་འདུག་གཞུང་འབྲེལ་གྱི་ཐོག་ནས་ངོས་ལེན་བྱེད་པའི་ཐོག་ནས་གཏན་འབེབས་གནང་བ་རེད་དེ་ནས་ཨ་ནི་ལུམྦི་ནི་མཐོ་རིམ་སློབ་གྲྭ་འཛིན་གྲྭ་བཅུ་གཉིས་ཀྱི་རྗེས་ལ་ཨ་ནེ་ལུམྦི་ནི་མཐོ་རིམ་སློབ་གྲྭ་འདུག་སོང་ང་རང་ཚོས་ད་གཏན་འབེབས་གནང་ཚར་བའི་རྗེས་ལ་ད་ལྟ་ང་རང་ཚོ་དགོན་སྡེ་ཁག་གི་གྲྭ་པ་མང་པོ་ཅིག་བར་ན་ཁ་ཚར་ཏེ་ལུམྦི་ནི་མཐོ་རིམ་སློབ་གྲྭར་ད་ལྟ་སློབ་གཉེར་གནང་དང་གནང་བཞིན་པ་རེད་དེ་དང་མཉམ་དུ་ད་ལྟ་གོང་དུ་བཀའ་འདྲི་ཞུས་པ་ནང་བཞིན་ད་བལ་ཡུལ་ནང་ལོག་ལ་གཞུང་འབྲེལ་གྱི་ངོས་ནས་ད་གྲངས་འབོར་དུ་བརྩིས་པ་ཡིན་ན་བརྒྱ་ཆ་དགུ་དང་ད་ཆ་ག་ཚོད་ཅིག་ན་ནང་པའི་གི་ད་མི་འབོར་དུ་ཡོད་ཟེར་ཞུས་ཡོད་དེ་ཡིན་ན་ཡང་གཞུང་འབྲེལ་མ་ཡིན་པའི་ཐོག་ནས་ད་བརྒྱ་ཆ་མང་པོ་ཅིག་ནང་པ་ཡིན་པའི་ད་དུ་སུ་ངོས་འཛིན་ཞུ་གི་ཡོད་རེད་དཔེར་ན། རྟ་མང་འདྲ་བོ་ཆ་བཞག་ན་མི་འབོར་དཔེ་ཆེན་པོ་ཡོད་པའི་མི་འབོར་ལས་རྟ་མང་ནང་ལོག་ལ་འབུམ་ལྔ་བཅུ་ཙམ་ནང་པ་ཡོད་པ་དང་དེ་མ་ཡིན་པའི་མ་གར་ཟེར་ཡས་ཀྱི་རིགས་ལ་སོགས་པ་ཤར་པ་ཟེར་ཡས་ལ་སོགས་པ་བཙུམ་ནུབ་རི་ད་དེ་ཚོ་མང་ཆེ་བ་ད་མི་འབོར་ཉུང་ཉུང་ཡོད་པའི་གྲངས་རེད་དེ་འདྲ་ཡིན་དུས་ཙང་ནས། ཨན། དེ་མ་ཟད་པའི་ད། མི་མང་ཚོའི་ངོས་ནས་ཁོ་རང་ཚོའི་གི་ད། ཆོས་དང་རིག་གཞུང་དེ། བོད་ཀྱི་སྐད་ཡིག་ལ་ཐུགས་དད་པ་དང་བོད་ཀྱི་སྐད་ཡིག་ལ་དོ་སྣང་གནང་མཁན། བོད་ཀྱི་ཆོས་དང་རིག་གཞུང་ལ་དོ་སྣང་གནང་མཁན་དེ་ལོ་རེ་ནས་ལོ་རེ་ཇེ་མང་དུ་ཇེ་མང་དུ་འགྲོ་གི་ཡོད་པ། མ་ཟད་པའི་ད་ལོ། ལོ་གསར། སྲུང་བརྩི་ཞུ་ཚུལ་ལ་ཞུས་པ་ཡིན་ན་ཡང་ད་ལོ་རེ་ནས་ལོ་རེ་ལྟར་ལོ་གསར་གཏོང་མཁན་དེ་རྒྱ་ཆེ་རུ་ཆེ་རུ་དང་མང་རུ་མང་དུ་འགྲོ་གི་ཡོད་པ་མ་ཟད་པའི་གི་ཨ་ནི་གྲོང་གསེབ་ཁག་དེ་བ་ལ་བླ་མ་དང་མཁན་པོ་དང་དེ་ནས་གདན་འདྲེན་ཞུས་ནས་དགོན་པ་རྒྱག་ཡ་ལ་སོགས་པ་མཆོད་རྟེན་བཞེངས་ཡ་ལ་སོགས་པ་དགོན་སྡེ་ཁག་ཚང་མ་ལ་ལ་གོང་དུ་ཞུས་པ་ནང་བཞིན་ནང་ཆོས་ངོ་སྤྲོད་གནང་ཡ་ལ་སོགས་པ། འདི་འདྲའི་གི་ད་ལས་འགུལ་དེ་ཇེ་མང་དུ་ཇེ་མང་དུ་འགྲོ་གི་འདུག་འདིས་འདི་རྩ་ནས་ད་མ་འོངས་པ་ལ་ང་ཚོས་གི་བོད་ཡིག་དང་ཆོས་དང་རིག་གཞུང་གི་ཐོག་ལ་ཧི་མ་ལ་ཡའི་གི་འགན་རྒྱ་ཆེན་པོ་ཅིག་བཞེས་ཡིན་པ་ད་ཕལ་ཆེར་ད་འདུག་གཏན་འཁེལ་འདྲ་ཅིག་རེད་ཤག་ཞེས་ནས་འོ་འདི་ཞུ་ཡ་ཡིན། ལགས་སོ། ཨ་ནི།
བསྟན་འཛིན་ལགས་ངས་མུ་མཐུད་ནས་བཀའ་འདྲི་ཞུ་ཡ་ལི་ཡ།

ཨ་ནི་འདུལ་བའི་བསྟན་པ་ལ་གནས་ཀྱི་ཡོད་ཟེར་ད་ང་ཚོ་གཞུང་ཆེན་པོ་ནང་ལ་ད་གསུང་སྲོལ་ཡོད་རེད་རོ་རོ། ཨ་འདུལ་བ་ལ་ཆགས་ཟིན་མཁན་ད་གཙོ་བོ་འདི་ད་ང་རང་ཚོ་དགེ་འདུན་གྱི་སྡེ་རེད། དགེ་འདུན་གྱི་སྡེའི་ནང་ལོགས་ནས་ད། ད་གཙོ་བོ་དེ་ད་ང་རང་ཚོ་ཡིན་ན་ཆུང་དུས་སྐབས་སུ་ནས་དགོན་པ་ལ་འཛུལ་ཞུགས་བྱས་པའི་རྗེས་ལ་ལོ། ཕལ་ཆེར་བརྒྱད་དགུ་ལོན་པའི་རྗེས་ལ་དགེ་ཚུལ་གྱི་སྡོམ་པ། ཞུ་སྲོལ་འགྲོ་དགོས། དེ་ནས་ལོ་ཉི་ཤུ་ལོན་པ་ཡིན་ན་དགེ་སློང་གི་སྡོམ་པ།

བྱས་ནས་གནང་བ་འདི་ཡོད་དེ་དེ་ནི་ཇི་སྲིད། དགོན་སྡེ་དགོན་པའི་གི་སྡེ་དང་དགེ་འདུན་གྱི་སྡེ་དེ་ཡོད་པ་དེ་སྲིད་དེ་ནི་སངས་རྒྱས་ཀྱི་བསྟན་པ་འདི་འདུག་གསུངས་མུ་མཐུད་ནས་གནས་ཀྱི་ཡིན་པ་དེ་ཕལ་ཆེར་ཕལ་ཆེར། ད་འདི་ལ་ང་ཚོས་དོགས་པ་རྡོག་གཅིག་གནང་དགོས་མ་རེད་བསམ་གྱི་འདུག་འདི་འདྲ་ཞུ་འདོད་བྱུང། ལགས་སོ། ངས་ད་ལྟ་བཀའ་མོལ་ཞུ་ཡུལ་དེ་ད་ལྟ་བལ་ཡུལ་དགེ་ལྡན་ཆོ་འཕྲུལ་སྨོན་ལམ་ཚོགས་པའི་ཚོགས་གཙོ་ཨ་ཅར་ཡ་བསྟན་འཛིན་ལགས་རེད། བསྟན་འཛིན་ལགས་ངས་མུ་མཐུད་ནས་བཀའ་འདྲི་ཞུ་ཡ་ལི་ཡ། ད་གོང་ལ་ཁྱེད་རང་གིས་བལ་ཡུལ་ནང་པའི་ཚོགས་ཆེན་ཟེར་ནས་ཞེས་གསུངས་གནང་སོང་སྤྱིར་བཏང་ནི་བལ་ཡུལ་ནང་པའི་ཚོགས་ཆེན་དེ་ག་དུས་འགོ་ཚུགས་ཡིན་ནམ་ད་ལྟའི་ཆར་ལ་ཡང་ཚོགས་ཆེན་དེ་ནང་ལ་ཡང་མཉམ་ཞུགས་གནང་མཁན་བལ་ཡུལ་རང་ནས་ཡིན་ན་ཡང།

ལགས་རེད་ད་འདི་བལ་ཡུལ་ནང་པའི་ཚོགས་ཆེན་འདི་ཉིས་སྟོང་དྲུག་གི་ལོ་ལ་ད་གསར་བཙུགས་གནང་ཡོད་རེད་འདི་བཙུགས་དགོས་རྐྱེན་འདི་ད་ང་རང་ཚོ་གོང་དུ་ད་ང་རང་ཚོ་བོད་བརྒྱུད་ནང་བསྟན་གྱི་དགོན་སྡེ་ཁག་གི་མཁན་བླ་རྣམ་པ་ཚང་མའི་ངོས་ནས་གྲོས་བསྡུར་རབ་དང་རིམ་པ་གནང་བའི་རྗེས་ལ། ཕལ་ཆེར་ཉིས་སྟོང་གི་ལོ་ནས་དུས་སུ་དང་དགོན་སྡེ་ཁག་ཕན་ཚུན། བསམ་ཚུལ་བརྗེ་ལེན་གྱི་ཐོག་ནས་མཐའ་དོན་དུ། ཉིས་སྟོང་དྲུག་གི་ལོ་ལ་དངོས་སུ་ཚོགས་པ་གལ་ཆེན་པོ་ཅིག། གཞུང་འབྲེལ་མ་ཡིན་པའི་ད་ཚོགས་པ་ཅིག་ཆགས་བསྡད་ཡོད་རེད་ད། དེ་བལ་ཡུལ་ནང་པའི་ཚོགས་ཆེན་དེ་མདོར་བསྡུས་དུ་ཞུ་བ་ཡིན་ན་ང་རང་ཚོའི་དགོན་པ་ཁག་གི་ཚོགས་པ་ཆགས་བསྡད་ཡོད་རེད། དེ་ཚོགས་པ། ཆོས་རྒྱུད་བཞི་ག་ཡོད་རེད་ཆོས་རྒྱུད་རྙིང་མ་ཡོད་རེད་ཆོས་རྒྱུད་བཀའ་རྒྱུད་ཡོད་རེད་ཆོས་རྒྱུད་ས་སྐྱ་ཡོད་རེད་ཨ་ནི། དགེ་ལུགས། ཆོས་རྒྱུད་བཞི་ག་ཨོ་ཨ་ནི་ང་ཚོའི་ཚོགས་གཙོ་ཚོགས་གཙོ་དེ་རིམ་བཞིན་གནང་དགོས་རེད་དང་པོ་དེ་ལ་རྙིང་མ་ནས་གནང་བ་རེད་གཉིས་པ་དེ་ལ་ས་སྐྱ་ནས་གནང་བ་རེད་གསུམ་པ་ནས་བཀའ་རྒྱུད་གནང་བ་རེད་དེ་ནས་དགེ་ལྡན་པ་ཚོགས་གཙོ་དེ་ང་རང་ཚོ་ཆོས་རྒྱུད་བཞི་གི་ད་རེས་མོས་བྱས་ནས་འདུག་སེ་གནང་གི་ཡོད་རེད། ཨ་ནི་ཚོགས་པ་དེ་ད་གལ་ཆེན་པོ་དེ་ཆགས་ཀྱི་ཡོད་རེད་ངས་ད་གིན་ངས་གོང་དུ་ཞུས་པ་ཡིན་ཤེས་ཡོན་གྱི་ཐོག་ནས་ཕྱག་ལས་རྒྱ་ཆེན་པོ་ཞེ་ཅིག་གནང་ཡོད་རེད་ད་ག་ནང་བཞིན་གྱི་ཁོར་ཡུག་གི་ཐོག་ནས་ཡང་ད WWF མཉམ་དུ་ཟུང་འབྲེལ་གྱི་ཐོག་ནས་ཕྱག་ལས་ལོ་ལྟར་གནང་བསྡད་ཀྱི་རེད་ཕལ་ཆེར་ད་ལོ་ད་ཕྱག་ལས་གནང་ཡས་ཀྱི་ད་མཛད་རིམ་དེ་མང་ཆེ་བ་དེ་བང་བསྒྲིགས་ཤག་ཨ་ནི་ད། དེ་ལྟར་བལ་ཡུལ་གཞུང་ནང་ལ་ཡང་ང་རང་ཚོས་ཅིག་ག་ཚོད Delegation འགྲོ་དགོས་ཡ་དེ་འདྲས་མང་ཆེ་བ་ཅིག་བལ་ཡུལ་ནང་པའི་ཚོགས་ཆེན་གྱི་བརྒྱུད་ནས་ཡང་ང་རང་ཚོས་མཚམས་མཚམས་བློན་ཆེན་དེ་འདྲས་བཅར་དགོས་ཡ་ལ་སོགས་པ་དེ་འདྲས་ཡོད་དུས་ག་ཚོད་བལ་ཡུལ་ནང་པའི་ཚོགས་ཆེན་གྱི་བརྒྱུད་ནས་ང་ཚོས་བཅར་གྱི་ཡོད་རེད། ཡང་ད་དགོན་པ་ཁག་མང་ཆེ་བ་ལ་ད་དཀའ་ངལ་མང་པོ་ཅིག་འཕྲད་ཀྱི་ཡོད་རེད། ཅིག་ཟེར་ན་བལ་ཡུལ་གཞུང་གི་ཁྲིམས་དེ་ཚོ་ཏག་ཏག་མཚམས་རེ་དགོན་པ་ཁག་ལ་འཕྲད་ཀྱི་ཐོག་ནས་དཀའ་ངལ་ཡོང་གི་ཡོད་རེད་དངོས་གནས་ཞིག་ཁྲིམས་ཀྱི་ཐོག

ང་རང་གིས་ཤེས་ཚོད་འདྲ་བོ་བྱས་པ་ཡིན་ན་ད་ཝ་ར་ཎ་སིའི་མཐོ་རིམ་སློབ་གྲྭ་ནས་ཐོན་བསྡད་མཁན་གྱི་སློབ་གཉེར་བ་མང་པོ་ཞིག་གིས་ཨ་ནི་ད་འདི་གལ་ཆེན་པོ་ཞིག་བརྩིས་པ་ཙམ་དུ་མ་ཟད་པའི་གིས་ད་ང་ཚོ་ཧི་མ་ལ་ཡའི་གི་རིགས་རྒྱུད་ཀྱི་ཆོས་དང་རིག་གཞུང་འདི་གཙོ་བོ་འདི་བོད་ཀྱི་སྐད་ཡིག་ལ་ཐུག་གི་ཡོད་པ་ཡིན་དུས་ཙམ། བོད་ཀྱི་སྐད་ཡིག་འདི་ཇི་སྲིད་ད་ང་རང་ཚོ་ཡར་རྒྱས་མ་ཕྱིན་པ་བར་དུ་སྲུང་སྐྱོབ་མ་གནང་བར་དུ་དེ་སྲིད་ཧི་མ་ལ་ཡའི་གི་ཆོས་དང་རིག་གཞུང་དང་སྐད་ཡིག་ལ་སོགས་ཡར་རྒྱས་འགྲོ་གི་མེད་པ་ནི་དགོངས་ནས་ཨ་ནི་བོད་ཀྱི་སྐད་ཡིག་འདི་གཞུང་འབྲེལ་གྱི་ཐོག་ནས་ངོས་ལེན་རྩ་བའི་ད་འདི་གཞུང་འབྲེལ་གྱི་མ་ཐོབ་པའི་སྔོན་ནས་གར་སོ་བར་ད་དགོན་པ་ཁག་ཚང་མའི་ནང་ལ་སོ་སོ་བོད་ཡིག་གི་བསླབ་ཀྱི་ཡོད་རེད་ང་རང་ཚོ་གི་ད་དཔེ་ཆ་བློ་འཛིན་བྱེད་ཡས་ལ་སོགས་པ་གཞུང་ཆེན་པོ་གཞུང་ཆེན་བཀའ་པོད་ལྔ་ལ་སོགས་པ་སློབ་གཉེར་གནང་གི་ཡོད་རེད་ཡིན་ནའང་གཞུང་འབྲེལ་གྱི་ངོས་ནས་ཆོག་མཆན་འདྲ་བོ་ཅིག་མ་ཐོབ་པ་ཡིན་ན་དེ་རྒྱ་ཆེན་པོ་ཞིག་སྤེལ་རྒྱུ་ལ་བརྩིས་ནས་ང་རང་ཚོ་ཡི་ད་ད་ག་ནང་བཞིན་གྱི་ད་བོད་སྐད་ལ་གལ་ཆེར་གཟིགས་མཁན་གྱི་དགེ་རྒན་དང་མཁན་རིན་པོ་ཆེ་རྣམ་པ། ད་ག་ནང་བཞིན་གྱི་དགེ་བའི་བཤེས་གཉེན་རྣམ་པ་དང་ཁོང་རྣམ་པ་ཚོས་ཀྱི་ནི་དགོངས་ཚུལ་བཏོན་པའི་ཐོག་ནས་ཐོག་མ་དེ་ལ་ང་རང་ཚོའི་བལ་ཡུལ་གཞུང་གི་མི་སྣ་ཤེས་ཡོན་གྱི་མི་སྣ་ཁག་མང་པོ་ཅིག་ཐུག་འཕྲད་ཀྱི་སྒོ་ནས་ནི་སྙན་ཞུ་རབ་དང་རིམ་པ་ཞུས་པའི་ཐོག་ནས་མཐའ་མ་དེ་ལ་གཞུང་གི་ངོས་ནས་འདི་ངོས་ལེན་ཐོབ་པའི་རྗེས་ལ་ནི་ང་རང་ཚོ་སློབ་དེབ་རྩོམ་སྒྲིག་དང་ད་ག་ནང་བཞིན་གྱི་མཐོ་རིམ་སློབ་གྲྭ་བར་དུ་ད་ང་རང་ཚོ་ད་ལྟའི་ཆ་ལ་ཞུས་པ་ཡིན་ན་འཛིན་གྲྭ་དང་པོ་ནས

ཐུགས་རྗེ་གནང Radio Free Asia གི་ཕྱག་ལས་གནང་མཁན་ཚང་མ་ལ་ཡང་ང་ལ་དེ་འདྲའི་གོ་སྐབས་གནང་བ་དེ་ལ་ཐུགས་རྗེ་གནང་ཞུ་ཡི། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་ལས་རིམ་མཇུག་བསྡོམས་མ་ཞུས་གོང་ཐེངས་འདིའི་གལ་ཆེའི་གསར་འགྱུར་གྱི་འགོ་བརྗོད་ཁག་ཅིག་སྙན་སྒྲོན་ཞུ་ཡིན། རྒྱ་ནག་གཞུང་གིས་ཆུ་ཤུགས་གློག་ཁང་གསར་རྒྱག་གི་ལས་གཞིའི་ཆེད་བཙན་ཤེད་ངང་ས་གནས་མང་ཚོགས་གནས་སྤོ་དགོས་པའི་བཙན་བཀའ་བཏང་བར་གཟའ་འཁོར་སྔོན་མ་ནས་ས་གནས་མང་ཚོགས་ཀྱིས་ངོ་རྒོལ་མུ་མཐུད་བྱེད་བཞིན་པར་བརྟེན་དེ་རིང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་ཉིན་དབོན་སྟོད་དགོན་དང་ཡེ་ན་དགོན་གྱི་དགེ་འདུན་པ་དང་མང་ཚོགས་བརྒྱ་ཕྲག་འཛིན་བཟུང་བྱས་འདུག། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བོད་ནས་རང་ཉིད་ཀྱི་བདེ་འཇགས་ཆེད་མིང་སྤེལ་མ་བྱས་པའི་གནས་ཚུལ་མཁོ་སྤྲོད་པ་ཁག་ཅིག་གིས་བརྗོད་པར་གཞིགས་ན། དེ་རིང་སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་གཉིས་རེས་གཟའ་ཕུར་བུའི་ཞོགས་པ་དཀར་མཛེས་ཁུལ་གྱི་སྡེ་དགེ་རྫོང་ཁོངས་སུ་ཡོད་པའི་དབོན་སྟོད་དགོན་དང་ཡེ་ན་དགོན་གྱི་དགེ་འདུན་པ་དང་དགོན་པའི་ཉེ་འཁོར་ལ་གནས་པའི་མང་ཚོགས་མང་ཆེ་བ་ས་གནས་ཉེན་རྟོག་པས་འཛིན་བཟུང་བྱས་འདུག་ཅིང་སྐབས་དེ་དུས་ཟང་ཟིང་བྱུང་བའི་དབང་གིས་གཞུང་ཕྱོགས་ཀྱི་ཉེན་རྟོག་དམག་མིས

དེ་ཡང་ཨེ་པི་གསར་ལས་ཁང་གི་གནས་ཚུལ་ནང་གསལ་ལྟར་ན། ཕྱིར་བསྒྲགས་བྱས་པའི་ཡིག་ཆའི་ནང་རྒྱ་ནག་གཞུང་གིས་ཧོང་ཀོང་དང་རྒྱ་ནག་གི་དབང་འོག་ཏུ་ཡོད་པའི་ཤར་ཏུར་ཀི་སི་ཐན་གཙོས་པའི་ཕྱི་རྒྱལ་དུ་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་མཁན་ཚོར་སོ་མྱུལ་གྱི་ལྟ་རྟོག་བྱེད་ཐབས་དང་རྒྱལ་ཁབ་འདྲ་མིན་ནང་དྲ་རྒྱར་ཧམ་འཛུལ་བྱེད་ཐབས་དེ་བཞིན་སྤྱི་ཚོགས་དྲ་ལམ་ཁག་ཏུ་རྒྱ་ནག་ལ་དགའ་ཞེན་བྱེད་པའི་གཏམ་བཤད་སྤེལ་ཐབས་བཅས་ཀྱི་སྐོར་ཞིབ་ཕྲ་བཀོད་ཡོད་ལ། ད་དུང་ཕྱིར་བསྒྲགས་བྱས་པའི་གནས་ཚུལ་དེའི་ཁོངས་སུ་རྒྱ་ནག་གཞུང་གི་ལས་བྱེད་ཀྱིས་རྒྱ་ནག་གི་ཕྱི་ལོགས་སུ་སྤྱི་ཚོགས་དྲ་ལམ་བེད་སྤྱོད་བྱེད་མཁན་ཚོ་ངོས་འཛིན་བྱེད་ཐབས་དང་དྲ་རྒྱར་གཏོར་བཤིག་གཏོང་བ་དང་དམིགས་སུ་བཀར་ནས་བཙན་འཛུལ་བྱེད་ཐབས་བཅས་ཚུད་ཡོད་འདུག་དེ་བཞིན་ཕྱིར་གྱར་བའི་ཡིག་ཆ་དེ་ཚོའི་ཐོག་ནས་བདེ་སྲུང་གི་གནས་ཚུལ་མཁོ་སྒྲུབ་བྱེད་མཁན་ཨའི་སུན་ཞེས་པའི་ཁེ་ལས་ཀྱིས་རྒྱ་ནག་གི་མི་དམངས་བདེ་སྲུང་ལྷན་ཁང་དང་གཞུང་འབྲེལ་གྱི་ལས་ཁུངས་གཞན་ཁག་ལ་འབྲེལ་བ་ཡོད་པ་མ་ཟད། ཁོང་ཚོས་དྲ་ཐོག་སོ་མྱུལ་དང་བཙན་འཛུལ་གྱི་ཞབས་ཞུའི་ཆེད་དུ་དམིགས་སུ་བཀར་ནས་དོ་སྣང་བྱེད་བཞིན་ཡོད་པ་གསལ་འདུག་ཨོ་སི་ཀྲ་ལི་ཡའི་སིད་ནི་བོད་རིགས་མཐུན་ཚོགས་ཀྱིས་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་དང་རིས་མེད་བསྟན་འཛིན་གྱི་སྐྱེས་ཆེན་རྣམས་ཀྱི་སྐུ་ཚེ་ཞབས་པད་བརྟན་ཅིང་ཐུགས་དགོངས་ཡོངས་སུ་འགྲུབ་ཆེད། ཁ་སང་ཕྱི་ཚེས་ཉི་ཤུ་གཅིག་སྟེ་རྒྱལ་བའི་བླ་གཟའ་ལྷག་དཀར་གྱི་ཉིན་སྒྲོལ་མ་འབུམ་ཐེར་གསོག་སྒྲུབ་གནང་རྒྱུ་འགོ་འཛུགས་ཞུས་ཡོད་པ་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ཐོག་གནས་ཚུལ་སྤེལ་འདུག། ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་རྒྱང་བསྲིང་ཞུས་ཟིན་པ་ཡིན། དེ་རིང་གི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོལ་ལགས་དང་གསར་འགྱུར་དང་ལེ་ཚན་ཁག་སྙན་སྒྲོན་ཞུ་མཁན་མཁའ་འགྲོ་གཡང་འཛོམས་ཡིན། རྣམ་པ་ལྷན་རྒྱས་ཀྱིས་ང་ཚོའི་ལས་རིམ་གསན་པར་ཐུགས་རྗེ་ཆེ།